འདི་ག་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཊོན་ཌི་སི་ནང་རྟེན་གཞི་གནང་བའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ད་རིང་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་རབ་གནས་ཆུ་མོ་ཡོས་ཀྱི་ལོའི་བོད་ཟླ་གསུམ་པ་ནག་པ་ཟླ་བའི་ཚེས་པ་བཅུ་གསུམ་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་ལྔ་པའི་ཚེས་གསུམ་རེས་གཟའ་ལྷག་པའི་དགོང་དྲོའི་ལས་རིམ་འགོ་འཛུགས་ཞུ་གི་ཡོད། ལས་རིམ་འདི་བཞིན་གཡང་སྒྲོན་ལགས་ཀྱིས་བཀོད་སྒྲིག་གནང་བའི་ཐོག་ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་བསྒྱུར་གྱིས་སྙན་སྒྲོན་ཞུ་མཁན་སེང་གེ་རི་བསོད་ནམས་ལྷ་མོ་གཉིས་ནས་ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་མཛའ་བརྩེའི་འཚམས་འདྲི་ཞུས་པ་དང་སྦྲགས་ཐེངས་འདིའི་ལེ་ཚན་ཁག་གཤམ་ལ་རིམ་བཞིན་ངོ་སྤྲོད་ཞུ་གི་ཡིན། ད་རིང་གི་ལས་རིམ་ཁག་གི་ཐོག་མར་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་བླ་མ་བཟོད་པ་རིན་པོ་ཆེ་དམ་པ་འདི་ནི་མགོན་པོ་གང་ཉིད་ཀྱི་བློ་ཐུབ་ཀྱི་ཆོས་གྲོགས་ཤིག་ཡིན་པ་དང། ཁོང་གི་ཡང་སྲིད་ནས་བསྟན་པའི་བྱ་བ་བསྒྲུབ་རྒྱུར་ཐུགས་སྨོན་མཛད་བཞིན་ཡོད་པའི་བཀའ་སློབ་ཕེབས་ཡོད་པ་སོགས་ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། དེ་ནས་བོད་དང་བལ་ཡུལ་གཉིས་བར་གྱི་ས་མཚམས་འགྲམ་འགག་སྒོ་ཕྱེ་ཡོད་ཀྱང་བལ་ཡུལ་ནང་གནས་བཞུགས་བོད་མི་རྣམས་ལ་ཚོང་ཟོག་རིགས་དབོར་འདྲེན་བྱེད་དུ་བཅུག་གི་མེད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་སྙན་སྒྲོན་ཞུ་རྒྱུ་དང། ཡང་ཐེངས་འདིའི་ཤེས་ཡོན་སློབ་གསོའི་ལེ་ཚན་ནང་སྨོན་ལམ་བོད་ཀྱི་བརྡ་འཕྲིན་ཞིབ་འཇུག་ཁང་གི་སྨོན་ལམ་རིག་ནུས་ཚན་པས་བོད་སྐད་ཀྱི་ལམ་ནས་ཁ་བརྡ་བྱེད་ཐུབ་པའི Chat GPT ཚོད་ལྟའི་ཚུལ་དུ་གསར་བཟོ་གནང་ཡོད་པའི་སྐོར་དགེ་བཤེས་བློ་བཟང་སྨོན་ལམ་ལགས་ལ་གནས་འདྲི་ཞུས་པ་ཞིག་དང། དེ་ནས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དང། མཇུག་ཏུ་དཔེ་དེབ་ཀྱི་དགེ་མཚན་ཞེས་པའི་ལེ་ཚན་བཅས་ད་རིང་གི་གསར་འགྱུར་དང་ལེ་ཚན་གཞན་ཁག་གི་རྗེས་སུ་རིམ་བཞིན་སྙན་སྒྲོན་ཞུ་བ་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་སྙན་སྒྲོན་མ་ཞུས་གོང་ལ། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ནས་བླ་མ་བཟོད་པ་རིན་པོ་ཆེ་དམ་པ་འདི་བློ་ཐུབ་ཀྱི་ཆོས་གྲོགས་ཤིག་ཡིན་པ་དང་བླ་མ་བཟོད་པ་རིན་པོ་ཆེ་མཆོག་གི་ཡང་སྲིད་ནས་བསྟན་པའི་བྱ་བ་བསྒྲུབ་རྒྱུར་ཐུགས་སྨོན་མཛད་བཞིན་ཡོད་པའི་བཀའ་སློབ་ཕེབས་གནང་འདུག་འདིའི་སྐོར་གྱི་ཞིབ་ཕྲའི་གནས་ཚུལ་ཁག་པད་མ་དངོས་གྲུབ་ལགས་ཀྱིས་བཏང་འབྱོར་བྱུང་བ་དེ་གཤམ་ལ་སྙན་སྒྲོན་ཞུ་གི་ཡིན། ཉེ་ཆར་སྤྱི་ཟླ་བཞི་པའི་ཚེས་བཅུ་གསུམ་ཉི་མ་དེར་སྐྱབས་རྗེ་བླ་མ་ཐུབ་བསྟན་བཟོད་པ་རིན་པོ་ཆེ་མཆོག་དགོངས་པ་རྫོགས་ཏེ་བདུན་ཕྲག་གཉིས་ཙམ་ཕྱིན་པའི་རྗེས་སུ་བླ་མ་བཟོད་པ་རིན་པོ་ཆེ་མཆོག་གི་ཆོས་ཚོགས་ཐེག་ཆེན་འཛིན་སྐྱོང་ཚོགས་པའི་འགན་འཛིན་ལྷན་ཚོགས་ཀྱི་ཚོགས་མི་བལ་ཡུལ་ཀོ་པན་དགོན་པའི་མཁན་རིན་པོ་ཆེ་དགེ་བཤེས་ཆོས་ཉིད་མཆོག་དང་སྐུ་ཞབས་རོ་ཇེར་ཀུན་བཟང་དང་ཌེལ་ཌེ་ཝིས་དང་ཀ་རུ་ནཱ་ཀེ་ཊོན་དང་གཞན་ཡང་ཀོ་པན་དགོན་པའི་ངེས་སྟོན་པ་སྐུ་ཞབས་བསྟན་པ་ཆོས་ལྡན་ལགས་དང་སྐུ་ཞབས་ཐུབ་བསྟན་ཀུན་མཁྱེན་ལགས་བཅས་ནས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ཟུར་མཇལ་ཞུས་ཏེ། གཙོ་བོ་བླ་མ་བཟོད་པ་རིན་པོ་ཆེ་མཆོག་གི་སྐུའི་ཡང་སྲིད་ཀྱི་གནད་དོན་དང། ཆོས་ཚོགས་ཀྱི་འཛིན་སྐྱོང་དང་དེ་བཞིན་རིན་པོ་ཆེ་མཆོག་གི་སློབ་མ་རྣམས་ལ། གོང་ས་སྐྱབས་མགོན་ཆེན་པོ་མཆོག་ནས་བླ་མ་བཟོད་པ་རིན་པོ་ཆེ་མཆོག་ནི་གང་ཉིད་ཀྱི་བློས་ཐུབ་ཆོས་གྲོགས་ཤིག་ཡིན་པ་དང། གོང་ས་མཆོག་སྐུ་ཚེའི་ཚེ་མཇུག་ཏུ་བླ་མ་བཟོད་པ་རིན་པོ་ཆེ་མཆོག་གི་ཡང་སྲིད་ནས། མུ་མཐུད་བསྟན་པའི་བྱ་བ་བསྒྲུབ་རྒྱུར་ཐུགས་རེ་དང་ཐུགས་སྨོན་མཛད་བཞིན་ཡོད་པའི་བཀའ་སློབ་ཕེབས་གནང་འདུག། བླ་མ་བཟོད་པ་རིན་པོ་ཆེ་དངོས་གནས་དྲང་གནས་ཀྱི་བུ་གའི་བློས་ཁེལ་ནས།

ཡོང་ཡག་རེད་ངས་སྨོན་ལམ་རྒྱག་གི་ཡོད་རེ་བ་ཡོད། གཞན་ཡང་སྐབས་དེར་གོང་ས་སྐྱབས་མགོན་ཆེན་པོ་མཆོག་ནས་བླ་མ་བཟོད་པ་རིན་པོ་ཆེ་མཆོག་གི་ཡང་སྲིད་འཁྲུལ་མེད་ངོས་འཛིན་གནང་བའི་གསོལ་འདེབས་ཞུ་སྐབས་མགོན་པོ་མཆོག་ནས་གང་ཉིད་ཀྱིས་ཡང་སྲིད་ངོས་འཛིན་གནང་རྒྱུའི་དུས་ལ་བབ་མིན་སོགས་ཀྱི་ཐད་ཐུགས་མོ་བསྐྱོན་ཏེ་རིམ་པས་ངོས་འཛིན་གནང་རྒྱུ་ཡིན་པའི་བཀའ་སློབ་ཕེབས་གནང་འདུག། དེ་ངས་ཏན་ཏན་སྔོན་ལ་ཡང་སྲིད་ངོས་འཛིན་བྱེད་དུས་ལ་བབ་ཡོད་མེད་མོ་ཞིག་རྒྱབ།

ཅིག་གིས་བསྟན་པའི་བྱ་བ་མཛད་ཕོད་ཡ་ཅིག་གིས་དེ་ང་ལས་འགན་ཡོད་རེད་ཨེ། བླ་མ་བཟོད་པའི་ཡང་སྲིད་འཚུབ་པོ་བྱེད་མཁན་བྱུང་ན་ངས་རྟ་ལྕག་ཉར་བསྡད་ཀྱི་ཡིན།
གཞན་ཡང་གོང་ས་སྐྱབས་མགོན་ཆེན་པོ་མཆོག་ནས་བླ་མ་བཟོད་པ་རིན་པོ་ཆེ་མཆོག་གི་ཡང་སྲིད་ལ་སློབ་སྦྱོང་གནང་རྒྱུ་གལ་ཆེ་ཞིང་མགོན་པོ་གང་ཉིད་དགུང་ལོ་བགྲེས་སུ་ཕེབས་སྐབས་སུ། བླ་མ་བཟོད་པ་རིན་པོ་ཆེ་མཆོག་གི་ཡང་སྲིད་མཚོན་པའི་དགུང་ལོ་གཞོན་པ་ཚོས་ཐུགས་འགན་བཞེས་རྒྱུ་གལ་ཆེན་པོ་ཡིན་པའི་ལམ་སྟོན་གནང་ཡོད་པ་རེད་འདུག། ང་ཡང་རྒས་ཡོད་འདུག་ས་ནས་མ་ཤི་ཚར་བ་ན་ལོ་ཕལ་ཆེར་བཅོ་ལྔ་ཉི་ཤུ་ཅིག་བསྡད་ཀྱི་རེད་ང། གང་ལྟར་ད་རིམ་པས་ང་ཡང་རྒས་ཡིན་དུས་ཙང་ནས་བླ་མ་བཟོད་པ་རིན་པོ་ཆེའི་ཡང་སྲིད་ཀྱིས་མཚོན་པས་ཅིག་གང་ལྟར་ང་ཚོའི་ད་གཞོན་སྐྱེས་ཀྱི་གྲས་རིམ་པས་ཡང་ད་གང་ལྟར་འགན་ཁྱེར་ཡ་ཆགས་དགོས། བླ་མ་བཟོད་པ་རིན་པོ་ཆེ་མཆོག་སྐུ་འཚོ་བཞུགས་སྐབས་ཡང་ཡང་བཀའ་སློབ་གནང་བའི་ནང་དུ་རིན་པོ་ཆེ་མཆོག་མ་བཞུགས་པའི་གནས་སྐབས་སུ་གང་ཉིད་ཀྱི་ཆོས་ཚོགས་སོགས་ཀྱི་འཛིན་སྐྱོང་དེ་མི་གཅིག་གིས་སྣེ་ཁྲིད་རྒྱུ་མིན་པར། ཐེག་ཆེན་འཛིན་སྐྱོང་ཚོགས་པའི་འགན་འཛིན་ལྷན་ཚོགས་དང། དེ་བཞིན་ཀོ་པན་དགོན་པའི་མཁན་པོ་སོགས་ཐུན་མོང་ཐོག་ནས་སྣེ་ཁྲིད་དགོས་པའི་ལམ་སྟོན་གནང་བ་དེ་གོང་ས་མཆོག་ལ་སྙན་གསན་ཞུ་སྐབས་མགོན་པོ་གང་ཉིད་ནས་དེ་ཡག་པོ་ཡིན་པའི་བཀའ་སློབ་གནང་འདུག་པ་མ་ཟད། ད་དུང་བླ་མ་བཟོད་པ་རིན་པོ་ཆེ་མཆོག་གི་དགོངས་བཞེད་ཁག་སྒྲུབ་ཐབས་སུ་སློབ་མ་ཚོས་འབད་བརྩོན་དགོས་པའི་ལམ་སྟོན་གནང་འདུག།
བླ་མ་བཟོད་པ་སྙིང་རྗེ་ཁོ་རང་བཞུགས་པའི་ཁ་ཐུག་རེ་ཡང་གཅིག་གིས་བསྟན་པའི་བྱ་བ་སྒྲུབ་ཡང་གཅིག་གིས་དགེ་འདུན་གྱི་སྡེ་དེ་འདྲས་ཀྱི་མིའི་སེམས་ཁུར་ཞེ་པོ་ཞིག་བླང་གི་ཡོད་རེད་དེ་ང་ཚོ་ད་བླ་མ་འཚོ་ཞིང་གཞེས་པའི་སྐབས་ནང་བཞིན་གཅིག་གིས་ང་རང་ཚོ་མུ་མཐུད་ནས་ད་རིན་པོ་ཆེ་གི་དགོངས་པ་དེ་དེ་ང་ཚོ་སྒྲུབ་ཡ་གཅིག་གིས་འདི་གལ་ཆེན་པོ་རེད་སྙམ། ཨ་ནི་ངས་གཅིག་བོད་སྐད་མཐུན་རྐྱེན་བྱ་ཡ་རོ་གཅིག་རྒྱབ་སྐྱོར་བྱེད་ཡ་རོ་ག་རེ་བྱེད་ཡ་ཡོད་དེ་རིགས་ངས་བླ་མ་བཟོད་པ་ཉིད་ཀྱི་དྲིན་དེ་ཡག་པོ་རང་བསམ་བློ་བཏང་ནས་མུ་མཐུད་ནས་ངས་དེ་རྒྱབ་སྐྱོར་བྱེད་ཀྱི་རེད་སྙིང་རྗེ། དེ་མིན་སྐབས་དེར་ཐེག་ཆེན་འཛིན་སྐྱོང་ཚོགས་པའི་རྒྱུན་ལས་རྣམ་པས་གོང་ས་མཆོག་གིས་བཀའ་སློབ་གང་གནང་བ་རྣམས་བསྒྲུབ་རྒྱུ་ཁས་ལེན་བྱ་རྒྱུ་ཡིན་པའི་སྙན་སེང་ཞུ་སྐབས་མགོན་པོ་མཆོག་གིས་གསུངས་ཡག་ལ། ད་ག་འདྲ་ངས་བཀའ་བཏང་ཡག་ཁེ་ཡོག་མ་རེད་ཨེ་ནི་ཁྱེད་རང་ཚོས་དངོས་ཡོད་གནས་ཚུལ་ཉམས་ཞིབ་ཡག་པོ་བྱེད་ཨེ་ནི་ཁྱེད་རང་ཚོས་མོས་མཐུན་པའི་ཐོག་ནས་ཅིག་བྱེད་ཆོག་རོགས་གཅིག་པུ་ཁེ་ཁྱེད་རང་ཚོ་བསམ་བློ་བྱུང་སོང་ན་དེ་འང་ཡག་གེ་ཞིག་རེད་ངས་རྒྱབ་སྐྱོར་བྱེད་ཀྱི་རེད། ང་དམངས་གཙོ་ལ་དགའ་པོ་ཡོག་རེད།

ཁོང་རྙིང་མའི་སྒྲུབ་ཆེན་ཀུན་བཟང་ཡེ་ཤེས་མཆོག་གི་ཡང་སྲིད་དུ་ངོས་འཛིན་གནང་སྟེ། སྐུ་ན་ཆུང་དུས་ཐང་སྨད་དགོན་པ་རང་དུ་ཞུགས་ཏེ་ཡི་གེ་འབྲི་ཀློག་སྦྱངས་གནང་ཞིང། དེ་རྗེས་བོད་དུ་ཕེབས་ཏེ་གྲོ་མོ་དགོན་པར་སློབ་གཉེར་གནང་བཞིན་པའི་སྐབས། བོད་ནང་དུས་འགྱུར་བྱུང་སྟེ་བོད་མི་སྤྱི་མཚུངས་ལྟར་རྒྱ་གར་ནང་བཙན་བྱོལ་དུ་ཕེབས་ཏེ། སྦག་ས་ཆོས་སྒར་དུ་བཞུགས་རིང་བླ་མ་ཐུབ་བསྟན་ཡེ་ཤེས་དང་མཇལ་ནས། ཁོང་ནས་བླ་མ་ཐུབ་བསྟན་ཡེ་ཤེས་བླ་མ་གཙོ་བོར་བསྟེན་གནང་སྟེ། ཁོང་རྣམ་གཉིས་བར་བླ་སློབ་ཀྱི་འབྲེལ་བ་བྱུང་བའི་རྗེས་སུ་རིམ་པས་ཕྱི་ལོ་ཆིག་སྟོང་དགུ་བརྒྱ། དྲུག་ཅུ་རེ་དགུ་ལོར་ཁོང་རྣམ་གཉིས་བལ་ཡུལ་དུ་གནས་སྐོར་དུ་ཕེབས་ཏེ། ཐོག་མར་བལ་ཡུལ་ཀོ་པན་དགོན་པའི་ས་ཆ་ཉོས་པ་ནས་དབུ་འཛུགས་ཀྱིས། ད་བར་འཛམ་གླིང་རྒྱལ་ཁབ་འདྲ་མིན་ཁག་གི་ནང་ནང་པའི་ཆོས་ཚོགས་ཁག་བརྒྱ་དང་དྲུག་ཅུ་རེ་དགུ་ལྷག་བཙུགས་གནང་སྟེ་མཛད་འཕྲིན་རླབས་ཆེན་བསྐྱངས་གནང་ཡོད་པ་མ་ཟད། ཁོང་ནས་གཙོ་བོ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་གསུང་ཅི་སྒྲུབ་ཞུས་གནང་ཞིང། བསྟན་འགྲོ་སྤྱི་ལ་སྨན་པའི་མཛད་འཕྲིན་རླབས་ཆེན་བསྐྱངས་གནང་ཡོད་པ་རེད་འདུག་ལ།

བསོད་ནམས་ལྷ་མོས་སྙན་སྒྲོན་ཞུ་གི་ཡིན། བོད་ཀྱི་གསོ་བ་རིག་པའི་ལྷན་ཚོགས་ཀྱིས་ཉེ་དུས་བརྙན་ཐུང་ཞིག་ལ་ལོག་བཤད་བྱས་པ་དེར་ཞིབ་འཇུག་མ་བྱས་པར་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་མཚན་སྨད་ཞུ་མཁན་གསར་ལམ་ཁག་ལ་སྐྱོན་བརྗོད་དྲག་པོ་གནང་བ་མ་ཟད་དེ་དག་གིས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དང་ནང་པ་ཡོངས་ལ་དགོངས་སེལ་ཞུ་དགོས་པའི་དགོས་འདུན་ཡང་བཏོན་འདུག། དེ་ཡང་དབུས་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ཐོག་ཕྱི་ཚེས་གཉིས་ཉིན་གནས་ཚུལ་སྤེལ་དོན་ལྟར་ན་དེབ་སྐྱེལ་གནང་བ་དང། རྒྱལ་ཁབ་མི་འདྲ་བ་ཉི་ཤུ་རྩ་གཉིས་ལྷག་ནང་བོད་ཀྱི་གསོ་བ་རིག་པའི་སྲོལ་རྒྱུན་ཐོག་ནས་མང་ཚོགས་ཀྱི་ཞབས་ཞུ་སྒྲུབ་བཞིན་པའི་བོད་ཀྱི་གསོ་བ་རིག་པའི་ལྷན་ཚོགས་ཀྱིས་ཕྱི་ཟླ་བཞི་པའི་ཚེས་ཉི་ཤུ་བརྒྱད་ཉིན་བསྒྲགས་གཏམ་ཞིག་སྤེལ་བ་དེའི་ནང་ནོ་སྦེལ་ཞི་བདེའི་གཟེངས་རྟགས་བཞེས་མཁན་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་མཚན་སྨད་ཞུ་ཕྱིར ྋགོང་ས་མཆོག་ཡོད་པའི་བརྙན་འཕྲིན་ཞིག་རྒྱ་ནག་དམར་པོའི་གཞུང་དང་འབྲེལ་ཡོད་ཀྱིས་བཅད་གཏུབ་བྱས་ནས་བེད་སྤྱོད་ལོག་པར་བཏང་བ་དང། འགན་འཁུར་མེད་པའི་གསར་ལམ་ཁ་ཤས་ཀྱིས་འདིའི་སྐོར་གནས་ཚུལ་སྤེལ་བ་དེས་ནང་པའི་སྤྱི་ཚོགས་ཡོངས་དང་མགོན་པོ་གང་ཉིད་ཀྱི་རྗེས་འཇུག་སློབ་མ་ཡོངས་ཀྱི་སེམས་ལ་ཕོག་ཐུག་ཆེན་པོ་བཏང་བར་བརྟེན་ནས་གསར་ལམ་དེ་དག་གིས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དང་མགོན་པོ་གང་ཉིད་ཀྱི་རྗེས་འཇུག་སློབ་མ་ཡོངས་ལ་དགོངས་སེལ་ངེས་པར་དུ་ཞུ་དགོས་པའི་དགོས་འདུན་བཏོན་གནང་འདུག་ལ་ཡང་བསྒྲགས་གཏམ་དེའི་ནང། བོད་ཀྱི་གསོ་བ་རིག་པའི་ལྷན་ཚོགས་ཀྱིས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་འགྲོ་བ་མིའི་རིགས་ཡོངས་ལ་བྱམས་དང་བརྩེ་བ་སྙིང་རྗེའི་བཀའ་སློབ་ལམ་སྟོན་སོགས་མཛད་བཞིན་པ་ཁག་ལ་རྒྱབ་སྐྱོར་ཞུ་གི་ཡོད་ཅེས་བཀོད་གནང་འདུག་ད་རེས་བོད་ཀྱི་གསོ་བ་རིག་པའི་ལྷན་ཚོགས་ཀྱིས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་རྒྱབ་སྐྱོར་མཐའ་གཅིག་ཏུ་ཞུས་པ་དང་མགོན་པོ་གང་ཉིད་ལ་མཚན་སྨད་ཞུ་མཁན་གསར་ལམ་ཁག་གིས ྋགོང་ས་མཆོག་ལ་དགོངས་སེལ་ཞུ་དགོས་པའི་དགོས་འདུན་བཏོན་གནང་བ་དང་མཚུངས་པར་ཚོགས་སྡེ་དང་སྐུ་སྒེར་མང་པོས་དེ་དེ་བཞིན་གྱི་བསྒྲགས་གཏམ་སྤེལ་བ་དང་གཏམ་བཤད་སོགས་གནང་འདུག་ཡང་ད་རེས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་མཚན་སྨད་ཞུས་མ་ཐག་འཛམ་གླིང་ཁྱོན་ཡོངས་ནང་བོད་མི་དང་ཧི་མ་ལ་ཡའི་རི་རྒྱུད་ཁུལ་གྱི་མི་མང་གཙོ་བོར་གྱུར་པའི་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་དད་གུས་ཡིད་ཆེས་ཞུ་མཁན་རྣམས་ཀྱིས་ངོ་རྒོལ་རྔམ་སྟོན་གཞི་རྒྱ་ཆེན་པོ་གནང་བ་དང ྋགོང་ས་མཆོག་ལ་མཚན་སྨད་ཞུ་མཁན་ཚོས་མགོན་པོ་གང་ཉིད་ལ་དགོངས་སེལ་ཞུ་དགོས་པའི་དགོས་འདུན་བཏོན་གནང་བ་སོགས་ཡ་ལན་ཤུགས་ཆེ་སློག་པའི་རྗེས་སུ་གནས་ཚུལ་འདི་གསལ་པོ་ཤེས་ནས་གསར་ལམ་འགའ་ཤས་དང་མཚན་སྨད་ཞུ་མཁན་འགའ་རེས་ཡོངས་གྲགས་སུ་དགོངས་སེལ་ཞུས་ཡོད་པའི་གནས་ཚུལ་འདུག། ཡང་དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ཕྱི་ཟླ་ལྔ་པའི་ཚེས་གཉིས་ཉིན་གྱི་ཉིན་རྒྱབ་ལ Denmark གི་རྒྱལ་ས་ཀོ་པེན་ཧེ་གྷན་གྱི་རྒྱལ་སྤྱིའི་གནམ་ཐང་ལ་ཕེབས་འབྱོར་སྐབས། ས་གནས་བོད་མི་དང་བོད་དོན་རྒྱབ་སྐྱོར་ཚོགས་མི་རྣམས་ཀྱིས་དགའ་བསུའི་སྣེ་ལེན་གཟབ་རྒྱས་ཞུས་འདུག་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ནོར་ཝེ་ནང་གི་མཛད་འཆར་ཁག་ལེགས་གྲུབ་ཟིན་པའི་རྗེས་སུ Denmark ཕྱོགས་སུ་ཕེབས་བསྐྱོད་གནང་བ་དང་ཕྱི་ཟླ་ལྔ་པའི་ཚེས་གཉིས་ཉིན་གྱི་ཉིན་རྒྱབ་ལ་ཁོང Denmark གི་རྒྱལ་ས Copenhagen གྱི་རྒྱལ་སྤྱིའི་གནམ་ཐང་ལ་ཕེབས་འབྱོར་བྱུང་སྐབས་ས་གནས་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ་ཚེ་རིང་འགྱུར་མེད་ལགས་དང Denmark བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་གཙོ Anders H

ཁེ་ས་ཕྱི་དྲོ་དང་པོ་ཁུལ་འདིར་ཡོད་པའི་བོད་པའི་གཞོན་སྐྱེས་རྣམས་མཇལ་འཕྲད་གནང་བའི་རྗེས་སུ་ས་གནས་བོད་མི་རྣམས་དང་མཇལ་འཕྲད་དང་བཀའ་སློབ་གསུང་བཤད་གནང་འདུག་ལ་སྐབས་དེར་བོད་ཀྱི་བདེ་དོན་ཐེབས་རྩ་གསར་འཛུགས་གནང་མཁན་ལ་ཁ་རིན་པོ་ཆེ་མཆོག་མཇལ་ཁ་ཞུས་གནང་འདུག་སྤེན་པ་ཚེ་རིང་མཆོག་གིས་དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་གི་ཐུགས་འགན་བཞེས་པའི་རྗེས་སུ་ནོར་ཝེ་དང Denmark ནང་གཞུང་འབྲེལ་འཚམས་གཟིགས་ལ་ཕེབས་པ་ད་རེས་ཐེངས་དང་པོ་དེ་ཡིན་པ་དང། ཁོང་གི་ལྷན་དུ England སྐུ་ཚབ་དོན་གཅོད་ཕར་སི་བསོད་ནམས་ཚེ་རིང་ལགས་ཀྱང་ཆེད་ཕེབས་གནང་འདུག། སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས Denmark གི་རྒྱལ་སའི་ནང་གི་མཛད་རིམ་ཁག་གི་སྐོར་ཨིན་ཡུལ་སྐུ་ཚབ་དོན་གཅོད་ཁང་གི་དྲུང་ཆེ་བློ་ཆོས་བསམ་གཏན་ལགས་ལ་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་གནས་འདྲི་ཞུས་པར་ཁོང་གིས་གསུངས་དོན།
སང་ཉིན་གནངས་ཉིན་གཉིས་ང་ཚོ་བེར་ཐ་ཆ་ཚང་གཅིག་རྗེས་ལ་གཅིག་རྗེས་གཉིས་མཐུད་ཀྱི་མཛད་རིམ་རེད་དེ་ལ་མཛད་རིམ་ཧ་ལས་པའི་གྲགས་རྒྱས་པོ་ཡོད་སང་ཉིན་ཞོགས་ཀས་ཆུ་ཚོད་བརྒྱད་པ་ནས་བྱས་ནས་འགོ་ཚུགས་ནས་ད་ང་ཚོ་འདིར་གྱི་གྲོས་ཚོགས་འཐུས་མི་དེ་ནས་ད་གཞུང་འབྲེལ་གྱི་ཡང་འབྲེལ་ཡོད་ཀྱི་མི་སྣ་ཁག་དེ་ནས་འགྲོ་བ་མིའི་ཐོབ་ཐང་དང་འབྲེལ་བའི་ཀྱི་དེ་འདྲའི་སྒྲིག་འཛུགས Amnesty International དང་དེ་འདྲའི་ཡོད་རེད་ཨ་ནི་དམངས་གཙོ་དོན་གཉེར་གྱི་ཡང་ཚོགས་གཅིག།

དེ་འདྲའི་མཉམ་དུ་ང་ཚོ་ལས་རིམ་ཡོད་རེད། ཨ་ནི་ཚགས་ཤོག་དང་དེ་འདྲའི་གི་དེ་དེ་ཡོད་རེད། ད་གཅིག་རྗེས་གཉིས་མཐུད་འདྲ་པོ་ཞིག་ཡིན། ང་ཚོ་ཉི་མ་གཉིས་འདི་ད་ཞོགས་ཀས་སྔ་པོ་ནས་དགོང་དག་ཕྱི་པོ་བར་དུ་མཛད་རིམ་ཡོད་རེད། དེ་ནས་ཁོང་ཡང། Germany། དེ་ནས Munich དང Frankfurt ལ་ཕེབས་འགྲོ་གི་ཡོད་རེད། དེ་ནི་ངའི་སང་ཉིན་གནངས་ཉིན་གྱི་ལས་རིམ་འདི་ཚོ་ནི་ག་འདྲས་བྱུང་བ་དེ་ངས་ཡང་ཞུ་བ་ཞུས་ཆོག་ཅེས་ད་ད་ལྟ་ང་ཚོའི་གྲ་སྒྲིག་ཡག་པོ་ཡོད་པ་འདི་ནང་བཞིན་ཅིག་ངས་ཏག་ཏག་འགྲུབ་རེས་བྱེད་རེ་བ་བྱེད་སྡོད་ཀྱི་ཡོད།
ཡང་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས The Financial Times ཞེས་པའི་ཚགས་པར་གྱི་བཅར་འདྲི་དང་ལེན་གནང་བ་དེ་དང་དེར་གཙོ་བོ་དབུ་མའི་ལམ་གྱི་བཞེངས་ཕྱོགས་སྐོར་གསུངས་པ་དེའི་ཐད་གནས་འདྲི་ཞུས་པར་དྲུང་ཆེ་བློ་ཆོས་ལགས་ཀྱིས་གསུངས་དོན།
ཨ་འདི་ད་ཁོང་གིས་དཔེར་ན་འདི་གསུང་གི་འདུག་ག། ལམ་དབུ་མ་འདི་ལ་ཡིད་ཆེས་བརྟན་པོ་ཡོད། ལམ་དབུ་མ་རང་གི་འདི་ཐོག་ལ་ང་ཚོས་ཀྱིས་བསྐྱོད་ཐུབ་ཡ་གྱི་འབད་བརྩོན་ཞུ་གི་ཡོད། ཡིན་ནའི་ད་ལམ་དབུ་མ་འདིའི་དོན་སོན་བྱུང་བ་ལ་ཨ་ནི། རྒྱ་ནག་གཞུང་ངོས་ནས་དེ་ལ་ཡ་ལན་ཡག་པོ་ཞིག་ད་སྟེར་དགོས་ཀྱི་ཡོད་རེད། རྒྱ་ནག་གཞུང་གིས་གཞུང་གིས་ཁོ་རང་རང་གི་མིན་པ་ཡིན་ནའི་ད་གཞུང་དང་འབྲེལ་བ་ཡོད་དེ་འདྲའི་གསུངས་དེ་འདྲའི་མི་སྣ་མང་པོ་གཅིག་གིས་འབྲེལ་བ་བྱས་ཡོང་གི་འདུག་ད་ཡིན་ནའི་ང་ཚོས་ད་ཅིག་ཕལ་སྐད་ལ་ཞུས་པ་ན་མནབ་བསུ་མང་པོ་ཁེལ་ཚར་བ་རེད་ད་རྒྱ་ནག་གཞུང་གིས་ད་ལྟ་གར་ཅིག་ནས་འབྲེལ་བ་བྱེད་ཀྱི་ཡོད་ན་ཀྱང་གནད་དོན་ག་རེ་ལ་ཐུག་ཡོད་ན་ཚང་མ་གཟབ་གཟབ་བྱས་ནས་བརྟན་པོ་ཞུ་ཅིག་ཟེར་ན་མ་གཞི་ད་ཅིག་དོ་སྣང་བྱེད་པ་གང་ཞིག་ལ་ཤུགས་ཆེ་རེ་བ་བཅངས་བསྡད་ཀྱི་མེད། ད་རྒྱ་ནག་གཞུང་མཉམ་དུ་ང་ཚོས། ད་བོད་རྒྱ་ཞི་མོལ་ཡོང་ཡ་ལ་རྒྱ་ནག་གཞུང་མཉམ་དུ་ང་ཚོས་གྲོས་མོལ་བྱེད་ཀྱི་འབད་བརྩོན་འདི་ལངས་སྟེགས་ཟིན་གྱི་ཡོད། རྒྱ་ནག་གཞུང་གི་ཡ་ལན་དང་ཅི་བྱས་ན་ང་ཚོས་གནད་དོན་འདི་མ་འགྲིག་བར་དུ་དཀའ་རྙོག་འདི་མ་སེལ་བར་དུ་ཨ་ནི་ང་ཚོ་རྒྱལ་སྤྱིའི་གི་ད་གཞུང་འབྲེལ་ཁག་དང་དེ་ཚོ་ལ་ང་ཚོས་གི་ད་རྒྱབ་སྐྱོར་གནང་རོགས་གནང་ཞུ་ཡ་འདི། ཆགས་བསྡད་ཀྱི་ཡོད་རེད། འདི་གི་རྒྱལ་སྤྱིའི་ནང་ལོགས་ལ་ད་ད་གཞུང་སོ་སོས་ཀྱི་དེ་གཅིག་ང་ཚོའི་བོད་དོན་སྐོར་ལ་ཁོང་ཚོས་ཀྱི་སྲིད་ཇུས་དང་ལངས་ཕྱོགས་ཟིམ་སྟངས་འདི་འདྲ་བོ་ཡིན་ན་མང་པོ་ཅིག་གིས་ད་བོད་དེ་རྒྱ་ནག་གི་ཆ་ཤས་རེད་ཅེས་གསུང་གི་འདུག་འདི་གསུངས་པ་ཡིན་ན་འགྲིག་གི་ཡོད་མ་རེད། ཁྲིམས་མཐུན་ཆགས་ཀྱི་ཡོད་མ་རེད། རྒྱ་ནག་གཞུང་དང་བོད་གཞུང་གཉིས་བར་ལ་ཆིངས་ཡིག་བཞག་བཞག་པ་འདི་ད་ང་ཚོའི་དོན་ཚན་བཅུ་བདུན་གཅིག་འདི་མ་གཞི་ཡོད་མ་རེད། འདི་ནི་བཙན་དབང་འོག་ལ་བཞག་བཞག་པ་རེད། རྒྱལ་སྤྱིའི་གི་ཁྲིམས་དང་འགྲོ་སྟངས་འགྲོ་ལུགས་ཀྱི་བཙན་དབང་འོག་ལ་བཞག་བཞག་པ་འདི་ལ་ཨ་ནི་ཁས་ལེན་བྱེད་ཐུབ་ཡ་ཡོད་མ་རེད། བྱས་ན་ཕ་གི་ཁྲིམས་དང་འདི་གི་འདི་ཆགས་ཀྱི་ཡོད་རེད། འདི་འདྲ་ཡིན་པ་ན་ནི་བོད་ཀྱི་སྒང་ལ་ལབ་དུས་འདི་ཁས་ལེན་མ་བྱེད་པ་ག་རེ་ཟེར་ད་བཙན་དབང་འོག་ལ་བཞག་བཞག་པ་འདི་ནུས་མེད་ཆགས་ཀྱི་ཡོད་པ་འདི་ཁས་ལེན་དང་འདི་སྒང་ལ་དེ་ག་ཕྱིན་ནས་ད་ལྟ་བར་དུ་འདི་འདྲ་གསུང་གི་ཡོད་མ་རེད་ཟེར་ད་འདི་སྒང་ལ་ཡང་བསྐྱར་ཕྱོགས་གཞན་པ་བྱས་ནས་དེ་ལྟ་ཡོང་དུས་རྒྱ་ནག་གཞུང་གི་ཨ་ཚོ་ཨ་ནི་རྒྱལ་བ་རིན་པོ་ཆེ་ད་རྒྱལ་བ་རིན་པོ་ཆེའི་སྐུ་ཚབ་མཉམ་དུ་གྲོས་མོལ་གྱིས་དེ་ཕར་ཚུར་སྐད་ཆ་བཤད་འོང་རེད་ཟེར་ལབ་དུས་རྒྱ་ནག་གཞུང་ལ་འདི་ལབ་པ་ན་རྒྱ་ནག་གཞུང་གིས་ཁས་ལེན་གི་ཡོད་མ་རེད་ད་ལྟ་བར་དུ་ཁས་མ་ལེན་ཅི་ག་རེ་རེད་ལབ་ན་བོད་འདི་རྒྱ་མི་གི་ཆ་ཤས་རེད་ལབ་ཚར་ན་ཁོང་ཚོའི་ཨེ་ནི་རྒྱ་ནག་གཞུང་འདི་བོད་མི་ཚོ་དང་རྒྱལ་བ་རིན་པོ་ཆེ་དང་མཉམ་དུ་གོ་བསྡུར་གནང་དགོས་ཡག་གི་ཁོང་ཚོར་དགོས་པ་རྒྱུ་མཚན་ཡོད་མ་རེད་ཁོང་ཚོ་འདི་བོད་འདི་ཟིམ་ཡག་གི་ཁོང་ཚོ་གི་འདི་རེད་ཨེ་ནི་འདི་ཕ་གི་གི་ཁས་ལེན་ཚར་ན་ཨེ་ནི་ག་འདྲས་ཁོང་ཚོའི་ལ་ཁས་ཅིག་བྱས་གོ་ཨེ་གི་ཁོང་ཚོ་ལ་ད་གང་ཚོ་འདི་རྒྱ་རྒྱ་སྦྱོར་བ་འདི་གལ་ཡོང་གི་ཡོད་མ་རེད་ད་ཁྱེད་རང་ཚོ་གི་གསུང་སྟངས་གསུང་ལུགས་འདི་གཉིས་གཉིས་གི་ཕན་ཚུན་འགལ་ཟླ་ཆགས་ནས་ཕན་ཐོགས་གལ་ཡོང་གི་མི་འདུག་དེ་ལས་ད་ང་ཚོས་གི་བོད་འདི་གནའ་རབས་ནས་ང་ཚོས་གི་བོད་འདི་རྒྱ་ནག་གི་ཆ་ཤས་ཆགས་མེད་པ་འདི་ད་མངོན་གསལ་དོད་པོ་ཉམས་ཞིབ་པ་རྒྱལ་སྤྱིའི་ནང་ལ་གདེང་འཇོག་ཡོད་ཡོད་པ་ཨ་ནི་འདི་མི་སྣ་གཉིས་གི་ད་འདི།

སོ་སོ་སོ་སོའི་གི་ཁུངས་གཏུག་ས་མ་འདྲ་མ་འདྲ་ལ་གཏུགས་ནས་བབ་ས་གཅིག་ལ་བབ་ཡོད་རེད་འདི་ནི་ཁྱེད་ཚོ་གི་ཁས་ལེན་བྱེད་དགོས་རེད་ང་ཚོའི་སྔོན་མ་རྒྱལ་རབས་ཀྱི་ལོ་རྒྱུས་ནང་ལ་ག་རེ་ཡིན་པ་དེ་སུབ་ཐུབ་ཡ་ཡོད་མ་རེད་ཨ་ནི་དེ་རྒྱལ་བ་རིན་པོ་ཆེ་ཡིན་ད་ནི་སྔོན་མ་ནི history དེ historian ལ་བཞག་གི་ཡིན་གསུང་ཡ་དེ་ཡང་གོང་གི་དེ quote གནང་ཟེར་བ་ཨ་ནི་དེའི་ཕྱི་ནས་ད་ད་ལྟ་དེ་ང་ཚོའི་གི་དབུ་མའི་ལམ་དེ་ལ་གཞི་བཅོལ་ས་དེ་དབུ་མ་དེ་མཐའ་གཉིས་དེ་མ་ལྷུང་ཡ་དབུ་མ་དེ་ལ་མཐའ་གཉིས་དེ་གཅིག་ད་བོད། རང་བཙན་ཡིན་པའི་གནས་བབ་འདིར་བ་འདི། ཁྱེད་རང་ཚོས་ཀྱི་ནུས་མེད་བཟོས་བཞག་པ་ཡིན་ན་ཕྱི་རྒྱལ་རང་དབང་ཡོད་པའི་རྒྱལ་ཁབ་ནུས་མེད་བཟོས་བཞག་པ་ཡིན་ན་ང་ཚོ་བོད་རྒྱ་ཞི་མོལ་འདི་ཡོང་ས་མ་རེད་ད། ད་ད་ལྟ་ང་ཚོས་ལམ་དབུ་མ་གི་ཐོག་ནས་རྒྱལ་བ་རིན་པོ་ཆེ་གི་འདི་གནང་བཞག་པ་འདི་ང་ཚོས་ཀྱི་འདི་སྒང་ལ་མུ་མཐུད་ནས་སྐྱོད་ཡ་གི་འདི་ཡོད་ད་ཞི་བའི་ལམ་གི་ཐོག་ནས་འདི་འགྲོ་ཐུབ་ཡ་ལ་ཁྱེད་རང་ཚོས་ཀྱི་རྒྱབ་སྐྱོར་བྱེད་དགོས་འདུག་བོད་པ་འདི་ད་རྒྱ་མི་གི། བརྙས་བཅོས་བྱས་ནས་ད་སྙིང་རྗེ་ལའི་སྐྱེ་བོ་མེད་པ་ཅིག་རྒྱ་ནག་ནང་ལོགས་ལ་བཟང་ཕྱོགས་ཀྱི་འགྱུར་བ་འགྲོ་དགོས་ཀྱི་ཡོད་པ་ཡིན་ན་ཨ་ནི་ནང་གི་ཆ་རྐྱེན་ཚང་དགོས་ཡོང་གི་ཡོད་རེད་བ་ད་ང་ཚོ་བོད་མི་ཚོ་ཡིན་པ་ན་ནང་གི་ཆ་རྐྱེན་དེ་འགྱུར་བ་བཟང་ཕྱོགས་ལ་བཏང་ཐུབ་ཡས་ཀྱི་ནང་གི་ཆ་རྐྱེན་གྱི་ཤུགས་ཅིག་ཆགས་ཀྱི་ཡོད། སྐུ་ངོ་གིས་འདི་གསུང་གི་འདུག། རྩ་བའི་གྲོགས་ཀྱི་སྐུ་ངོ་འདིར་ཞེད་ད་ང་ཚོས་བསྡུས་ཁུངས་སྐྱེལ་ཡོང་གི་ཡོད་འདི་ང་ཚོ་བོད་པའི་གཅིག་པུ་གིས་མ་ལབ་པ་ཐོག་ནས་བོད་པ་མ་ཡིན་པའི་གི་མཁས་དབང་དང་འདི་འདྲས་གི་ཉམས་ཞིབ་བྱས་ནས་ཉམས་ཞིབ་བརྟན་པོ་བྱས་ནས་ད་འདི་ཁུངས་སྐྱེལ་དུས་ཨ་ནི་འདི་གིས་ད་ཁྱེད་རང་ཚོ་གིས་ལངས་ཕྱོགས་འདི་ལ་བསྐྱར་ཞིབ་བྱེད་རོགས་ཅེས་བོད་དོན་སྐོར་ལ་ད་གོང་འོག་ད་རེ་ག་བ་ལ་ཕེབས་པ་ཡིན་ན་འདི་འདྲ་བོ་ཅིག་གི་གོང་གསུང་ཞུས་སོང།
སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཌེན་མཱག་ནང་གི་མཛད་འཆར་ཁག་ལེགས་གྲུབ་ཟིན་པའི་རྗེས་སུ་ཇར་མན་ཕྱོགས་སུ་ཕེབས་ཐོན་གནང་གཏན་འཁེལ་ཡོད་པའི་གནས་ཚུལ་འདུག། བོད་དང་བལ་ཡུལ་ས་མཚམས་འགྲམ་འགག་སྒོ་ཕྱེས་ཡོད་ཀྱང་བལ་ཡུལ་ནང་གནས་སྡོད་བོད་མི་ཚོར་ཚོང་ཟོག་རིགས་དབོར་འདྲེན་བྱེད་བཅུག་གི་མེད་པའི་སྐོར་བཞུགས་སྒར་རྡ་རམ་ས་ལ་ནས་སངས་རྒྱས་དཀོན་མཆོག་ལགས་ཀྱིས་བཏང་འབྱོར་བྱུང་བའི་གནས་ཚུལ་དེ་གཤམ་ལ་སྙན་སྒྲོན་ཞུ་གི་ཡིན། ཕྱི་ཟླ་ལྔ་པའི་ཚེས་གཅིག་ཉིན་རྒྱ་ནག་གཞུང་གིས་ཏོག་དབྱིབས་རིམས་ནད་དང་འབྲེལ་ད་བར་བཀག་སྡོམ་འོག་ཡོད་པའི་བོད་དང་བལ་ཡུལ་གྱི་ས་མཚམས་འགག་སྒོ་སྒོ་ཕྱེས་ཏེ་བོད་དང་བལ་ཡུལ་བར་གྱི་ཚོང་ལས་དང་མི་སྣ་འགྲོ་སྐྱོད། དེ་བཞིན་དངོས་ཟོག་དབོར་འདྲེན་སོགས་སླར་གསོ་བྱས་ཡོད་པའི་མཛད་སྒོ་འཚོགས་ཡོད་ཅིང། བལ་ཡུལ་དུ་ཡོད་པའི་བོད་པ་ཚོང་གཉེར་བ་ཚོས་དངོས་ཟོག་དབོར་འདྲེན་དང་ཅ་དངོས་བསྐུར་རྒྱུ་སོགས་འགྲམ་བརྒྱུད་ནས་གཏོང་ཆོག་གི་མེད་པ་དང་སྤྱིར་བཏང་སྐབས་བོད་པ་ཚོ་བལ་ཡུལ་ཕྱོགས་ཀྱི་འགྲམ་གྱི་ཟམ་པ་དང་ཉེ་སའི་ཁྱིམ་ཚང་དུ་འགྲོ་བར་བཀག་སྡོམ་ཤུགས་ཆེར་བྱེད་བཞིན་ཡོད་པ་བལ་ཡུལ་དུ་གནས་སྡོད་བོད་རིགས་ཚོང་གཉེར་བ་གཉིས་ནས་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང། སྒོ་ཕྱེ་རེད་ཟེར་དེ་ཁོ་རང་ཚོ་ད་ཅིག་སྐྱོན་ཡོད་ཙམ་མ་གཏོགས་ང་ཚོ་བལ་ཡུལ་གྱི་བོད་པ་འགའ་ཅིག་ཚོང་ཚོང་རྒྱག་ཡས་དེ་ཚོ་འགྲམ་བརྒྱུད་ནས་གཏོང་གི་མི་འདུག། རྒྱ་ནག་གཞུང་འབྲེལ་གསར་ལམ་ཁག་ཏུ་བོད་དང་བལ་ཡུལ་གྱི་ས་མཚམས་འགྲམ་འགག་སྒོ་ཞེས་པ་དེའི་འགྲམ་འགག་སྒོ་ནི་རྒྱ་ནག་དང་བལ་ཡུལ་བར་གྱི་ཆབ་སྲིད་དང་དཔལ་འབྱོར་རིག་གནས་ཀྱི་སྤེལ་རེས་ཀྱི་བགྲོད་ལམ་གཙོ་བོ་ཞིག་དང། ས་མཚམས་དེས་རྒྱ་ནག་དང་བལ་ཡུལ་བར་གྱི་མཛའ་མཐུན་ལ་སྐུལ་འདེད་གཏོང་བར་ནུས་པ་གལ་ཆེན་འདོན་བཞིན་ཡོད་སྐོར་བརྗོད་ཡོད་པ་དང། ཡང་འབྲེལ་ཡོད་ནས་སྤྱིར་འགྲམ་གྱི་ས་མཚམས་དེ་ནམ་རྒྱུན་བོད་པ་མང་པོ་བཙན་བྱོལ་དུ་འགྲོ་གནས་ཞིག་ཆགས་ཡོད་སྟབས་རྒྱ་ནག་གཞུང་གིས་ནམ་རྒྱུན་ས་མཚམས་དེ་ཆབ་སྲིད་ཀྱི་གནད་འགག་ཅན་གྱི་ས་གནས་ཞིག་ཏུ་ངོས་འཛིན་གྱིས། བོད་པ་ཚོས་ས་གནས་དེ་བརྒྱུད་དངོས་ཟོག་རིགས་གཏོང་བཅུག་གི་མེད་སྟབས་ནམ་རྒྱུན་བོད་ནང་ལ་གཏོང་བཞིན་པའི་ཚོང་རྫས་ཁག་སྐྱིད་རོང་ས་མཚམས་བརྒྱུད

འགྲམ་འགག་སྒོའི་ཉེ་འགྲམ་དུ་དམིགས་བསལ་བོད་པ་ཚོར་དོགས་ཟོན་དང་ས་མཚམས་ཕྱོགས་གཉིས་ཀྱི་ཉེ་འགྲམ་ཁུལ་དུ་ནམ་རྒྱུན་གཏན་སྡོད་ཚོང་གཉེར་བ་མང་པོ་ཡོད་ཀྱང་བོད་པ་ཚོས་ས་མཚམས་ཉེ་འགྲམ་དུ་ཚོང་གཉེར་ཐུབ་ཀྱི་མེད་པ་འགྲེལ་བརྗོད་གནང་གི་འདུག་བོད་དང་བལ་ཡུལ་གྱི་འགྲམ་གྱི་ས་མཚམས་དུ་ཟམ་པ་ཞིག་ལས་མེད་པས་མི་སྣ་འགྲོ་སྐྱོད་དང་དངོས་ཟོག་དབོར་འདྲེན་སྟབས་བདེ་བོ་ཡོད་པ་མ་ཟད་རྒྱ་ནག་གི་ཡུལ་སྐོར་སྤྲོ་འཆམ་པ་མང་ཤོས་ས་གནས་དེ་བརྒྱུད་བལ་ཡུལ་ནང་ཡོང་བཞིན་ཡོད་པ་དང་ས་མཚམས་དེ་བརྒྱུད་གཙོ་ཆེ་ཤོས་བཟའ་བཅའི་རིགས་དང། དངོས་ཟོག་དབོར་འདྲེན་གྱི་ཚོང་ལམ་ཆགས་ཡོད་པ་དང། ཕྱི་ལོ་ཉིས་སྟོང་བཅོ་ལྔ་ལོར་བལ་ཡུལ་ནང་ས་ཡོམ་དང་འབྲེལ་ཟམ་པ་དེར་གཏོར་སྐྱོན་བྱུང་ཡོད་ཀྱང་རྒྱ་ནག་གཞུང་གི་འགན་ལེན་འོག་བསྐྱར་སྐྲུན་གྱིས་ཕྱི་ལོ་ཉིས་སྟོང་བཅོ་བརྒྱད་ལོ་བསྐྱར་དུ་སྒོ་ཕྱེ་ཡོད་པ་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོར་རྒྱ་ནག་ནང་ཏོག་དབྱིབས་རིམས་ནད་ཤུགས་ཆེར་ཁྱབ་གདལ་དང་འབྲེལ་འགག་སྒོ་དེ་སྒོ་རྒྱག་དགོས་བྱུང་སྟེ། ད་བར་སྒོ་ཕྱེ་མེད་པ་རེད་འདུག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་སངས་རྒྱས་དཀོན་མཆོག་གིས་བཞུགས་སྒར་རྡ་རམ་ས་ལ་ནས།
ཡང་རྒྱ་ནག་གཞུང་གི་དཔོན་རིགས་ཚོས་བོད་པའི་སློབ་ཕྲུག་རྣམས་ཤེས་ཡོན་གྱི་སྐོར་སྐྱོད་ཟེར་བར་ཁྲིད་ནས་ཁོང་ཚོའི་བསམ་བློའི་ནང་རྒྱ་ནག་གི་ངོ་བོ་གསོ་སྐྱོང་བྱ་རྒྱུའི་ཐབས་ཤེས་བྱེད་ཀྱི་ཡོད་པའི་གནས་ཚུལ་འདུག་དེ་ཡང Tibet Rights Collective ཞེས་པས་དེ་རིང་གནས་ཚུལ་སྤེལ་དོན་ལྟར་ན་རྒྱ་ནག་གཞུང་གི་དཔོན་རིགས་ཚོས་བོད་པའི་སློབ་ཕྲུག་གི་སེམས་ནང་རྒྱ་ནག་གི་ངོ་བོ་གསོ་སྐྱོང་བྱ་རྒྱུའི་ཐབས་ཤེས་བྱེད་མུས་ཡིན་པ་ལྟར་ཉེ་དུས་བོད་ཀྱི་རྒྱལ་ས་ལྷ་སའི་ནང་གི་ཁྲེང་ཀོན་རྫོང་ཟེར་བའི་ནང་གི་སློབ་གྲྭ་ཁག་བཅུ་ཡི་ནང་ནས་བོད་པའི་སློབ་ཕྲུག་ཉི་ཤུ་རྩ་བདུན་ཉིན་གྲངས་བཅུའི་རིང་རྒྱ་ནག་གི་རྒྱལ་ས་པེ་ཅིང་ནང་སྐོར་སྐྱོད་ལ་ཁྲིད་ཡོད་པ་དང་དེ་ནི་ཞིབ་འཇུག་བརྗེ་ལེན་གྱི་ལས་གཞི་ཟེར་བའི་ནང་ཁོང་རྣམས་མཉམ་ཞུགས་བྱེད་ཕྱིར་དང་རྒྱ་ནག་ལ་རྒྱལ་ཞེན་དར་སྤེལ་གཏོང་ཐབས་དང་རྒྱལ་ཞེན་ཤུགས་ཆེ་རུ་གཏོང་རྒྱུ། དེ་བཞིན་ཁོང་ཚོར་རྒྱ་ནག་གི་སྤྱི་ཚོགས་ཀྱི་འདུ་ཤེས་སླེབས་རྒྱུའི་དམིགས་ཡུལ་ཟིན་འདུག་རྒྱ་ནག་གི་རྒྱལ་ས་པེ་ཅིང་ནང་ཉིན་གྲངས་བཅུའི་རིང་བོད་པའི་སློབ་ཕྲུག་སྐོར་སྐྱོད་ལ་ཁྲིད་པ་དེ་ནི་ཁྲེན་ཀུང་གུང་རྫོང་གི་ཤེས་ཡོན་ལས་ཁང་གིས་འགོ་ཁྲིད་བྱས་པ་ཞིག་ཡིན་པ་དང་བོད་པའི་སློབ་ཕྲུག་ཚོར་རྒྱ་ནག་གི་རྒྱལ་ས་པེ་ཅིང་དང་དེའི་ནང་གི་ཕྱི་ལོ་ཉིས་སྟོང་བརྒྱད་ལོར་པེ་ཅིང་རྒྱལ་སྤྱིའི་ཨོ་ལིམ་པིག་རྩེད་འགྲན་བྱ་ཡུལ་གྱི་ཁང་ཆེན་བྱིའུ་ཚང་ངམ། Birds Nest། དང་དེ་བཞིན་རྒྱ་ནག་གི་ལྕགས་རི་སོགས་གལ་གནད་ཆེ་བའི་ས་གནས་ཁག་ལ་ཁྲིད་རྒྱུ་ཡིན་སྐོར་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་གནས་ཚུལ་སྤེལ་བར་ལུང་འདྲེན་བྱས་འདུག། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་སྙན་སྒྲོན་ཞུ་གི་ཡོད། ལས་རིམ་འདི་བཞིན་དབྱངས་སྒྲོན་ལགས་ཀྱིས་བཀོད་སྒྲིག་གནང་བའི་ཐོག་ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱི་སྙན་སྒྲོན་ཞུ་མཁན་ང་སེང་གེ་རི་བསོད་ནམས་ལྷ་མོ་ཡིན། ཡང་ཐེངས་འདིའི་ཤེས་ཡོན་སློབ་གསོའི་ལེ་ཚན་ནང་སྨོན་ལམ་བོད་ཀྱི་བརྡ་འཕྲིན་ཞིབ་འཇུག་ཁང་གི་སྨོན་ལམ་རིག་ནུས་ཚན་པས་བོད་སྐད་ཀྱི་ལམ་ནས་ཁ་བརྡ་བྱེད་ཐུབ་པའི Chat GPT ཚོད་ལྟའི་ཚུལ་དུ་གསར་བཟོ་གནང་ཡོད་པའི་སྐོར། དགེ་བཤེས་བློ་བཟང་སྨོན་ལམ་ལགས་ལ་རིག་ལྡན་སྒྲོལ་མ་ལགས་ཀྱིས་གནད་འདྲི་ཞུས་པ་ཞིག་གསན་རོགས་གནང།
ཐེངས་འདིའི་ཤེས་ཡོན་སློབ་གསོའི་ལེ་ཚན་གྱི་ནང་ལ་བཞུགས་སྒར་རྡ་རམ་ས་ལར་རྟེན་གཞི་གནང་བའི་སྨོན་ལམ་བོད་ཀྱི་བརྡ་འཕྲིན་ཞིབ་འཇུག་ཁང་གི་འགན་འཛིན་དགེ་བཤེས་སྨོན་ལམ་ལགས་གདན་འདྲེན་ཞུས་བྱས་ད་ལོའི་ལོ་འགོ་ལ་དབུ་འབྱེད་གནང་བའི་སྨོན་ལམ་རིག་ནུས་ཚན་པས་ད་རེས་ཉེ་ཆར་རང་བོད་སྐད་ཀྱི་ལམ་ནས་ཁ་བརྡ་བྱེད་ཐུབ་ཡ་གི Chat GPT ཚོད་ལྟའི་ཚུལ་ལ་ཡ

ཨ་ནི་བརྗོད་གཞི་དེ་བརྗེ་བོ་རྒྱབ་ན་དེའི་འོག་ལ Topic གསར་བ་ཅིག་གི་ཆེད་ཀྱི New Topic ཟེར་ཡ་ཅིག་འདུག་འོ་འདི་སྒང་ལ་ཡ་འདུག་སེ་མནན་པ་ཡིན་ན་ཨ་ནི་ཡང་བརྗོད་གཞི་གསར་བ་ཅིག་འགོ་ཚུགས་ཀྱི་རེད་རྩ་བའི་དེ་འདྲ་ཞིག་རེད། ཨ་ནི་ད་ལྟ་ང་ཚོས་བཟོས་བཞག་པ་དེ་ཁོ་སྤྱི་བཏང་གི་ཚོད་ལྟ་ཅིག་རེད་ཨ་ནི་ལྷག་པར་དུ་དེའི་རྒྱབ་ལྗོངས་ཀྱི་འགྲོ་སྟངས་རེད་ཡིག་སྒྱུར་གྱི་མ་ལག་རེད།

འདི་སྒང་ལ་ད་ལྟ་ཚོད་ལྟ་བྱེད་དང་བྱེད་བཞིན་པ་དེ་འདྲ་ཞིག་རེད། ད་ལྟ་བོད་སྐད་ཀྱི་ལམ་ནས་ཁ་བརྡ་བྱེད་ཐུབ་པའི་རིག་ནུས་དེ་ད་ལྟ་སྨོན་ལམ dot ai slash chatbot ཟེར་དེ་དྲ་རྒྱའི་ཐོག་ནས་ཚང་མས་གཟིགས་ཐུབ་ཀྱི་ཡོད་པ་དང་དེའི་ནང་ལ་ཡང་ད་ལྟ་བོད་ཡིག་དང་དབྱིན་ཇིའི་སྐད་ཡིག་ཟེར་སྐད་ཡིག་གཉིས་ཀའི་ཐོག་ལ་ཡང་འཚོལ་བཤེར་བྱེད་ཐུབ་ཀྱི་ཡོད་པ་དང་དེའི་ཐོག་ལ་ཡང་ཨ་ནི་དྲི་བ་ལ་ཡང་ལན་འདེབས་བྱེད་དང་སྙན་ཞུ་དང་རྩོམ་རིག་དེ་འདྲ་སོགས་མང་པོ་ཅིག་གི་ད་ལྟའི་ཆ་ལ་ཡང་སྔོག་བཤེར་གནང་ཡ་ཡོད་དུས། དེ་ཅི་ག་བེད་སྤྱོད་བཏང་པ་ཡིན་ན་མ་འོངས་པ་ལ་ཡང་དེ་བེད་སྤྱོད་བཏང་མཁན་ཚོས་སོ་སོའི་རྣམ་དཔྱོད་བཏོན་མ་དགོས་པའི་ཐོག་ནས་ཕར་ཚུར་བཤུ་ལེན་བྱས་དང་དེ་འདྲས་མང་པོ་བྱུང་དུས་ཨ་ནི་རྩོམ་པ་པོ་དངོས་གནས་ཟེར་ཡག་དང་ཨ་ནི་སོ་སོའི་རིག་པའི་ནུས་རྩལ་བཏོན་ཡག་དང་རིགས་ལམ་གྱི་ལམ་ནས་སློབ་སྦྱོང་སྦྱང་ཡག་དེ་ཚོ་མེད་པ་ཆགས་མར་བལ་གྱི་ལ།
ད་དེ་འདྲས་བེད་སྤྱོད་བཏང་པ་ཡིན་ན་ང་ཚོའི་སྤྱི་བཏང་གི་མིའི་རྣམ་དཔྱོད་དང་དེ་ཚོ་ཡར་རྒྱས་འགྲོ་བ་ལས་ད། དཀའ་ངལ་འཕྲད་ཀྱི་རེད་འཕྲད་ཀྱི་མ་རེད་ཟེར་ཡ་དེ་སྤྱི་བཏང་གི་དྲི་བ་ཆེན་པོ་ཅིག་རེད། ད་ལྟ་དེ་སྤྱི་བཏང་གི་འཛམ་གླིང་སྤྱི་ཡོངས་ནས་བཤད་པ་ཡིན་ན་ཨ་ནི་ད་ཁོ་ཁྱབ་ཆེན་པོ་དང་ཤུགས་ཆེན་པོ་ཞེ་པོ་ཅིག་ཆགས་བྱས་ད་དེ་ད་དེ་རི་ལུག་པ་ཐག་པས་མི་ཐུབ་ཡ་གི་བཟོ་འདྲ་ཅིག་ད་འཛམ་གླིང་ག་ན་གནས་ཚུལ་གསར་བ་ཅིག་ཆགས་བསྡད་ཀྱི་ཡོད་རེད། དེ་ག་ནང་བཞིན་ང་ཚོ་བོད་པ་རང་ཞིག་ཆ་བཞག་པ་ནའང་དེ་དེ་བཞིན་རེད། ཡིན་ན་ཡང་ད་ང་ཚོས་འཛམ་བུ་གླིང་ཕྱོགས་ཡོངས་ཀྱི་འགྲོ་ལུགས་ཁ་ཕྱོགས་དེ་ག་པར་འགྲོ་གི་ཡོད་ན་ད་གོ་སྒྲིག་ཡོད་ན་མེད་ན་ང་ཚོ་ཡང་དེ་འགྲོ་ཡ་རེད་མ་གཏོགས་གཞན་པ་ང་ཚོ་འདི་གཞུག་གུ་ལྷག་པ་ཡིན་ན་ལྷག་པར་དུ་ང་ཚོ་སྐད་ཡིག་དང་རིག་གཞུང། བེད་སྤྱོད་བཏང་སའི་ཁོར་ཡུག་ཁོ་རང་ཉམས་ཆག་འགྲོ་ཡ་གི་ཉེན་ཁ་གཅིག་ཡོད་རེད། ཨ་ནི་དེ་ལ་བརྟེན་བྱས་སྤྱི་བཏང་གི་ནམ་རྒྱུན་གྱི་ང་ཚོའི་གཅིག་སློབ་སྦྱོང་གནས་སྟངས་དང་མིའི་བསམ་མནོ་བཏང་སྟངས་ཀྱི་ཁ་ཕྱོགས་དང་དེ་བཅས་ཀྱི་ནང་ནས་རིམ་པ་མང་པོ་གཅིག་ད་གོ་བེད་སྤྱོད་མེད་པ་ཟེར་ན་བེད་སྤྱོད་དེ་ཡོད་རེད་ཡིན་ནའི་ཆེས་རྒྱུན་ལྡན་ཞིག་ཆགས་བྱས་ད་ནམ་རྒྱུན་ང་ཚོས་ཁྱི་ཕག་ཟེར་ཡ་གྱུར་པ་འོ་དེའི་རིགས་ལམ་ལུགས་དེ་ད་རིམ་པས་ཉམས་ཆག་འགྲོ་ཡ་གི་ཉེན་ཁ་དེ་འདྲ་ཡོང་སྲིད་པ་དེ་འདྲ་རེད་ལ། ད་ལྟ་དགེ་བཤེས་ལགས་ཀྱིས་འགྲེལ་བཤད་གནང་ཡག་དེ་ནང་ལ་ཡ་གསར་བཟོ་གནང་པའི་བོད་སྐད་ཀྱི་ཁ་བརྡ་བྱེད་པའི་རིག་ནུས་དེ་ཚོད་ལྟ་ཙམ་ཞིག་ཡིན། ཨ་འདིའི་རྒྱབ་ལྗོངས་ཀྱི་རྒྱུ་ཆ་ཁག་ནི་བོད་ཀྱི་སྲིད་འབྱོར་རིག་གསུམ་གྱི་ཁོངས་གང་སུ་ཡང་ཚད་ལྡན་ཞིག་གཏན་ནས་མིན། དེ་འདྲ་ཡིན་དུས་སྨོན་ལམ་རིག་ནུས་ལས་གཞི་གསར་སྤེལ་བྱེད་དགོས་དོན་ཡང་རྒྱུ་མཚན་འདི་ལ་ཐུག་ཡོད་ཟེར་དུ་གསུངས་འདུག་ད་འདི་ཚོད་ལྟའི་ཚུལ་དུ་གནང་པ་ཡིན་ན་བེད་སྤྱོད་བཏང་མཁན་ཚོས་སོ་སོའི་འདོད་པ་གང་ཡོད་བྱས་ནས་བཏང་པ་ཡིན་ན་ཨ་ནི Chat GPT ས་དེའི་བདག་དབང་དེ་ག་རེ་བྱེད་ཀྱི་རེད་ཨ་ནི་བེད་སྤྱོད་བཏང་མཁན་ཚོས་དེ་ཡར་བེད་སྤྱོད་ལོག་པ་བཏང་ཡག་གི་ཉེན་ཁ་ཡོད་མ་རེད་པས།
ལགས། འདི་ཡིས་དེ་འདྲས་རེད་ད་ལྟ་ང་ཚོས་ཅིག་ཚོད་ལྟ་གིས་བསྟན་པ་རེད་མ་གཏོགས་འདི་ཡི་ནང་ལ་འགྲེལ་བཤད་བྱས་པ་ཞིག་སོང་གི་ཡིད་ཆེས་ད་དེ་འདྲས་བྱས་པ་ན་ཏག་ཏག་རྩ་བ་ཉིད་ནས་འགྲིག་གི་མ་རེད་གཅིག་དེ་རེད་ཨ་ནི་གཉིས་ནི་འདི་ཡི་གི་འགྲེལ་བཤད་ཀྱི་རྩ་བའི་ཆ་ནས་བདག་དབང་ཟེར་དེ་ད་དེ་འདྲ་བོ་ཅིག་འདུག་དེའི་རྒྱབ་ལྗོངས་དེ་ཁག་གཉིས་ཆགས་གི་རེད་གཅིག་དེ Open AI གི་ད་ཁོ་ལེགས་པ་བྱུང་རུང་ཁོ་དེ་ལ་ཐུག་གི་རེད་ཨ་ནི་གཅིག་དེ་ཨ་ནི་ད་ལྟ་ང་ཚོས་ཡིག་སྒྱུར་གི་མ་ལག་དེ་དག་གི Microsoft Company གི་སོགས་ཞབས་ཞུ་གི་བོད་ཡིག་གི་ཡིག་སྒྱུར་མ་ལག་དེ་གཉིས་ལ་གནད་དོན་དེ་ཆགས་ཡོད་རེད། བྱས་ཙང་དེ་གཉིས་དེ་ང་ཚོས་ད་ལྟ་བོད་ཀྱི་སྐད་ཡིག་རིག་གཞུང་དང་ལྷག་པར་དུ་ཅིག་བོད་ཀྱི་ལོ་རྒྱུས་དང་ད་གནད་དོན་ག་འདྲ་ཞིག་ཡིན་པའི་ནས་འགྲེལ་བཤད་བརྒྱབ་སྟངས་དེ་ཏག་ཏག་མེད་པ་དེ་ད་ང་ཚོས་སྐྱོན་དེ་མཐོང་གི་ཡོད་རེད་དེའི་ཆེད་དུ་ད་ང་རང་ཚོའི་ངོས་ནས་བོད་ཀྱི་ཁྱད་ཆོས་དང་ལྡན་པ་དང་ང་རང་ཚོ་ལ་འཚམས་པ་དང་ང་རང་ཚོའི་རིག་གཞུང་གི་འགྲོ་ལུགས་དང་ཁ་ཕྱོགས་འོ་དེའི་ཚད་དང་ལྡན་པ་ཞིག་བཟོ་དགོས་ཀྱི་འདུག་ཟེར་ནས་ང་ཚོས་ད་ང་རང་ཚོས་ཀྱི་ཀླད་པ་གསར་པ་ཅིག་བཟོ་ཡག་གི་འབད་བརྩོན་བྱེད་ཅིང་ད་ལྟ་སྨོན་ལམ AI ཞེས་བསྡད་དེ་ད་དེ་འདྲ་བྱས་ནས་ང་ཚོ་མི་བརྒྱ་ཡར་མར་ཅིག་གིས་ད་ལོ་ངོ་གསུམ་གྱི་རིང་ལ་དཀའ་ལས་རྒྱབ་ནས་ཀླད་པ་གསར་པ་ཅིག་ཚད་དང་ལྡན་པ་ཅིག་ཡོང་ཡག་གི་ཐོག་ལ་ཡང་ཡང་ང་ཚོས་འབད་བརྩོན་ཞུས་བསྡད་ཡོད་རེད་ད་དེ་འདྲ་བོ་བྱས་ན་ཁོ་མ་འོངས་པ་ལ་གང་འཚམ་ཕན་ཐོགས་ཡོང་ཡག་གི་རེ་བ་བྱེད་ཀྱི་ཡོད་རེད་མ་གཏོགས་ཨ་ད་གིན་དེ་འདྲ་བོ་བྱས་ཡིན་པས་ན་ཅིག་བདག་དབང་ག་དེ་ང་ཚོས་ཞུ་ཡག་ཡོད་མ་རེད་ལ་ཡང་ལྷག་པར་དུ་འགན་འཁྱེར་མཁན་དེ་ཚོས་ཀྱི་ཡིན་ཡང་ང་ཚོའི་ཅིག་བོད་ཀྱི་རིག་གཞུང་གི་ཁ་ཕྱོགས་ལ་ཡང་བསམ་བློ་བཏང་དང་མ་བཏང་ཟེར་ཡག་དེ། དཀའ་ལས་ཁག་པོ་ཞེ་པོ་ཞིག་རེད་ད་འདིའི་སྒང་ལ་ཡང་མ་འོངས་པ་ལ་ཡང་རྩ་བའི་འགྲེལ་བཤད་རྒྱབ་སྟངས་ཀྱི་ཐོག་ནས་ད་འཛམ་གླིང་འདི་སྒང་ལ་ཡང་ད་ལྟ་ང་ཚོས་ཀྱི་ལུང་པ་སོ་སོར་ཁ་ཕྱོགས་དང་ལངས་ཕྱོགས་འདྲ་མི་འདྲ་ཡོད་རེད་པ་དེ་ཤི་སོང་བྱེད་ཀྱི་མ་འོངས་པ་ལ་ཡང་འདི་སྒང་ལ་རྩོད་གཞི་དང་ཨ་ནེ་རིམ་པས་འགྲིག་དང་མ་འགྲིག་ཐེ་ཐེ་མང་པོ་ཡོང་གི་རེད་བསམ་གྱི་འདུག་ལ། ད་ལྟ་བར་གྱི་ད་ཤེས་ཡོན་སྦྱང་བརྩོན་གྱི་ལས་རིགས་ཚང་མའི་ནང་ལ་ཡང་མིའི་རྣམ་དཔྱོད་བེད་སྤྱོད་བཏང་ཡག་དང་ཨ་ནེ་མིའི་རིག་སྟོབས་བེད་སྤྱོད་བཏང་ཡག་དེ་ཚོའི་ཐོག་ལ་ཡང

དེ་ཆེ་བ་འདི་ད་ཁོའི་དངོས་ཡིན་དང་རྫུན་མ་ཡིན་དེ་ཡང་དབྱེ་བ་ཁྱོད་ནས་བརྒལ་མ་ཐུབ་པས་དེ་འདྲའི་ཐད་སྐད་མ་རེད་དེ་ནས་ད AI གི་ག་རེ་བྱེད་ཐུབ་དགོས་ཟེར་ན་སྤྱི་བཏང་གི་མི་གཅིག་གི་བསམ་བློ་གཏོང་ཕྱོགས་དང་གཅིག་གི་རྣམ་དཔྱོད་ཀྱི་ཀླད་པ་གི་བྱེད་སྟངས་སྦྱོར་བ་ད་དེ་ཧ་ལམ་བརྒྱ་ཆ་དང་མ་སོང་མང་ཆེ་བ་ཞིག་བྱེད་ཐུབ་ཀྱི་ཡོད་རེད་དེ་ཆེ་བ་འདི་ད་ནས་ད་ང་ཚོ་བོད་པའི་ངོས་ནས་བྱས་པས་ན་ད་ང་ཚོ་དེ་གི་ཤི་བོ་གཅིག་བོད་ཀྱི་སྐད་ཡིག་རིག་གཞུང་ལྷག་པར་དུ་རྩོམ་རིག་དེ་ཚོའི་ག་ལ་ཡང་དེ་ང་ཚོའི་མི་འབོར་ཡིན་ན་རེད་མི་ཡོད་བས་ན། འགན་འགྲོ་རྒྱུ་ག་ཚོད་ཅིག་འཁེལ་ཐུབ་ཀྱི་འདུག་ཨ་ནི་དེ་འགན་འཁེལ་ཐུབ་ཀྱི་མེད་ན་ད་ལྟ་ང་ཚོས་ད་འགན་འཁེལ་ངེས་གཅིག་གསར་བ་བཟོས་ནས་ད་དེ་འདྲ་གི་གློག་གི་ཀླད་པ་བཟོས་ནས་ད་དེའི་བརྒྱུད་བྱས་ཡང་བོད་ཀྱི་སྐད་ཡིག་འཛིན་སྐྱོང་སྤེལ་གསུམ་བྱས་གང་ལས་ཨེ་ལང་ཀ་བྱས་ཡོང་གི་རེད་ཨ་ནི་དེ་ནས་ད་བེད་སྤྱོད་གཏོང་ཕྱོགས་དེ་ཕྱོགས་གཉིས་རེད་ད་ཁོ་ཡག་ག་ཅིག་ལ་ཁ་བསྐོར་ན་ནི་ཡག་པོ་ཆགས་ཀྱི་རེད་ཨ་ནི་སྡུག་ག་ཅིག་ལ་བྱས་ན་ནི་ཁོ་སྡུག་ག་ཅིག་གི་ཆགས་ཀྱི་རེད་ད་ཁོ་དེ་ནས་འགྲོ་སྟངས་འདྲ་བོ་རེད་ཡིན་ནས་ད་ང་རང་ཚོས་བོད་ཀྱི་ཐུན་མོང་མ་ཡིན་པའི་ཀླད་པ་དང་བོད་ཀྱི་སེམས་ཁམས་ཡོད་པ་དང་ཨ་ནི་འགྲེལ་བཤད་དེ་ཚོ་ཚད་དང་ལྡན་པ་ཅིག་བཟོ་ཡག་དེ་ང་ཚོས་དེ་དཔེ་གལ་ཆེན་པོ་རེད་མ་གཏོགས་གཞན་པ་གིས་ང་ཚོའི་སྐད་ཡིག་བེད་སྤྱོད་བཏང་བྱས་དེའི་ནང་ལ་ཡང་འགྲེལ་བཤད་དེ་ཁོ་རང་ཚོས་སྡུག་ག་ཅིག་བླུགས་པས་ན་དེ་ལས་ཀྱང་ཉེན་ཁ་ཆེ་བ་ཆགས་ཀྱི་ཡོད་རེད་ལ།
ད་ལྟ་གོང་དུ་སྨོན་ལམ་བོད་ཀྱི་བརྡ་འཕྲིན་ཞིབ་འཇུག་ཁང་གི་སྨོན་ལམ་རིག་ནུས་ཚན་པས་བོད་སྐད་ཀྱི་ལམ་ནས་ཁ་བརྡ་བྱེད་ཐུབ་པའི Chat GPT ཚོད་ལྟའི་ཚུལ་ལ་གསར་བཟོ་གནང་པའི་གནས་ཚུལ་དང་མ་འོངས་ལས་འཆར་གྱི་སྐོར་ལ་ཡང་འགྲེལ་བཤད་གནང་མཁན་དེ་སྨོན་ལམ་བོད་ཀྱི་བརྡ་འཕྲིན་ཚན་པའི་འགན་འཛིན་དགེ་བཤེས་བློ་བཟང་སྨོན་ལམ་ལགས་རེད། ལེ་ཚན་དེའི་སྙན་སྒྲོན་ཞུ་མཁན་རིག་ལྡན་སྒྲོལ་མ་ཡིན་རྣམ་པ་ཚོས་ཤེས་ཡོན་སློབ་གསོའི་ལེ་ཚན་གསན་པར་ཐུགས་རྗེ་ཆེ། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་སྙན་སྒྲོན་ཞུ་གི་ཡོད། ཡང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དེ་ཧོར་གཙང་འཇིགས་མེད་ལགས་ཀྱིས་སྙན་སྒྲོན་གནང་གི་རེད། མཛའ་བརྩེ་ལྡན་པའི་ཉན་མཁན་གྲོགས་པོ་རྣམ་པ། འདི་ནི ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི

དུས་གསུམ་དུ་མངོན་པར་བཞུགས་པའི་སངས་རྒྱས་བཅོམ་ལྡན་འདས་རྣམས་ཀྱིས། བསྐལ་པ་ནས་བསྐལ་པའི་བར་དུ། མི་གཙོ་བོར་བཅས་པའི་འགྲོ་བ་རྣམས་ཀྱི་སྡུག་བསྔལ་སེལ་བའི་ཐབས་ལ་དགོངས་གཞིག་མཛད་པའི་མྱོང་ངོར་ཐོབ་པར་གྱུར་པ་དེ་ནི་ཐབས་ཀྱི་ཆ་ནས་གཞན་དོན་ཁུར་དུ་འཁྱེར་བའི་བྱང་ཆུབ་ཀྱི་སེམས་རིན་པོ་ཆེ་ལ་ཉམས་ལེན་བྱེད་པ་ལས་གཞན་པའི་ཐབས་མཆོག་ཏུ་གྱུར་པ་མ་དམིགས་པར་གསུངས་པ་དེ་ཡིན་ཞིང། སྤྱོད་ཕྱོགས་ཀྱི་ཕན་ཡོན་བསམ་གྱིས་མི་ཁྱབ་པ་དེ་ཉིད་བསྟན་པའི་ཤུགས་ཀྱིས་སེམས་རིན་པོ་ཆེ་དེ་ཉིད་ཀྱིས་རྩིས་ཟིན་པའི། སྟོང་པ་ཉིད་ཀྱི་ལྟ་བ་དེ་ཡང་བསྟན་པ་ཡིན་ཏེ། མིའི་སེམས་ཁམས་སྙོམས་སྒྲིག་བྱེད་པ་དང། སེམས་ཀྱི་བདེ་སྐྱིད་སྐྲུན་བྱེད་ཀྱི་ལག་ཆ་གོང་ན་མེད་པ་སྟེ། བློ་ལ་ཇི་ལྟར་སྣང་བ་ལྟར་མ་གྲུབ་པའི་བདེན་དོན་ཕྲ་མོ་ར་སྤྲོད་བྱ་རྒྱུ་དེ་ཡིན་ལ། རང་གི་བློ་ལ་སྣང་བའི་ཆོས་གང་དང་གང་ཡིན་པ་རྣམས་དོན་གྱི་སྡོད་ལུགས་མཐར་ཐུག་ཇི་ལྟར་ཡིན་པ་གསལ་རྗེན་དུ་རྟོགས་ན། ད་གཟོད་མ་བརྟགས་མ་དཔྱད་པའི་སྣང་ངོར་ཨ་འཐས་སུ་བཟུང་ནས་ཡོད་པའི་ང་དེ་ཡང། དོན་གྱིས་མཛུབ་མོ་འཛུགས་ས་མེད་པའི་བློས་བཏགས་ཙམ་ཡིན་པར་ར་སྤྲོད་འབྱུང་ཐུབ་རྒྱུ་ཡིན་པ་དང། ངར་འཛིན་དང་བདག་འཛིན་གྱི་བློ་ཡི་ཤུགས་ཇི་ཙམ་ལྷོད་པ་དེ་ཙམ་གྱིས། ང་ལ་དམིགས་པའི་ཆགས་སྡང་གི་བློ་ཇི་སྙེད་ཅིག་རང་ཤུགས་ཀྱིས་ཉམས་འགྲོ་བ་ཡིན་སྟབས། གྲུབ་མཐའ་རེ་རེས་རང་གི་འདོད་ཕྱོགས་བཟུང་སྟེ་བདག་མེད་པའི་ལྟ་བ་ངོ་སྤྲོད་བྱ་ཐབས་ལ་འབད་ཀྱི་ཡོད་པ་དེ་ཡིན། རྒྱུ་མཚན་དེ་ཉིད་ཤེས་རྟོགས་བྱུང་བའི་སྟོབས་ཀྱིས་སེམས་ཙམ་པ་བས། ཅིའི་ཕྱིར་ཆོས་ཐམས་ཅད་ལ་མཚན་ཉིད་གསུམ་དུ་དབྱེ་དགོས་པ་ཡང་ཤེས་པར་འགྱུར་བ་སྟེ། གཞན་དབང་ཞེས་པ་ནི་སྟོང་གཞི་ཆོས་ཅན་ཏེ། ཆགས་སྡང་སྐྱེ་བྱེད་ཀྱི་གཞི་རྩར་ངོས་འཛིན་བྱེད་པ་དང། ཇི་ལྟར་ཆགས་སྡང་སྐྱེ་བའི་ཡུལ་དེ། དོན་དངོས་སུ་སྟོང་པ་ཉིད་ཀྱི་རང་བཞིན་ཡིན་པ་སྒྲུབ་པའི་ཕྱིར་དུ་ཡོངས་གྲུབ་དང། གཞན་དབང་གི་ཆོས་དེ་དག་སྟོང་པའི་རང་བཞིན་ཡིན་ན། གང་གིས་སྟོང་པ་ཡིན་ནམ་ཞེ་ན། དགག་བྱ་ཀུན་བརྟགས་ཀྱིས་སྟོང་པ་ཡིན་པར་བསྟན་པའི་ཕྱིར་དུ། མཚན་ཉིད་གསུམ་གྱི་རྣམ་གཞག་གི་སྒོ་ནས་བདག་མེད་པའི་ལྟ་བ་གཏན་ལ་དབབ་ཐབས་གནང་གི་ཡོད་པ་དེ་ཡིན།
ད། གང་ལྟར་དོན་དམ་བདེན་པ་སྟོང་པ་ཉིད། བདག་འཛིན་གྱི་གཉེན་པོ་སྟོང་པ་ཉིད་ད་གཏན་ལ་ཕབ་ཡག་གི་དོན་དག་ལ་མཚན་ཉིད་གསུམ་ཕྱེ་བ་ཡིན་པ་རེད། བྱས་ནས་ད་དེ་ཡང་གཙོ་བོ་བདག་གིས་ཤར་ན་ཞིག་གིས་མ་དག་གཞན་དབང་ད་དེ་ལ་བསམ་བློ་བཏང་ནས།

དེ་ཡིན་དུས་རང་གི་བློ་ལ་སྣང་བའི་སྣང་ཆ་ཙམ་ཞིག་ཡིན་དུས་ད་དེའི་སྒོ་ནས་ཨེ་ནི། ཆགས་སྡང་གི་བློ་དེ་བཀག་ཡག་གི་ཐབས་ཤེས་གཅིག་འདི་གསུངས་ཡིན་པ་རེད། ཨ་རེ་རེ་ཞར་ཨ། དེ་དག་ད་མཚན་ཉིད་གསུམ་ཟེར་ལབ་ནི། གཞན་དབང་ཟེར་ལབ་དུས་སྟོང་གཞི་དེ་བྱས། ང་རང་ཚོ་ཆགས་སྡང་སྐྱེས་སའི། ད་ཆགས་སྡང་སྐྱེས་ནས་གཅིག་པའི་འཁོར་བསྡད་ས་དེའི་གཞན་དབང་དེ་བྱས།

དགག་བྱ་ཀུན་བཏགས་ཀྱིས་སྟོང་པ་ཡོངས་གྲུབ། བྱས་ནས། ད། གང་གང་གིས་སྟོང་པ་ཟེར་ན་ནི། སྟོང་གཞི་གང་ཞིག། དགག་བྱ་གང་གིས་སྟོང་པའི། སྟོང་པ་དེ་ཉིད་ཡོངས་གྲུབ། བྱས་ནས། ལྟ་བ་གང་དག་སྟོང་པ་ཉིད་གཏན་ལ་ཁེལ་བའི་དོན་དག་བཤད་ཡོང་དུ་བ་དེ་སྟེ། མཚན་ཉིད་གསུམ་བཤད་དེ། ཉོན་ཡང། ད་དེ་ནས། ཡང་ཤེས་བྱ་ལ་བདེན་པ་གཉིས་སུ་དབྱེ་བ། ད་དེ་གཉིས་ཀྱི་དོན་དག་དེ། ཡང་ན། རྣམ་དག་ལམ་གྱི་དམིགས་པ་མཐར་ཐུག་དོན་དམ་བདེན་པ་ཟེར། ད་དེ་ལས་གཞན་པའི་ཀུན་རྫོབ་བདེན་པ་ཟེར་ལབ་མི་འདྲ། ད་ཡང་ན་འདི་འདྲ། དབུ་མ་པ་དང་གཅིག་པ་རེད་བཞག། ཐ་སྙད་དཔྱོད་བྱེད་ཀྱི་རིགས་ཤེས་ཀྱི། རིགས་ཤེས་ཀྱི་ཚད་མས་རྙེད་པའི་དོན་དེ་ཀུན་རྫོབ་བདེན་པ། དོན་དམ་དཔྱོད་བྱེད་ཀྱི་རིགས་ཤེས་ཀྱི་ཚད་མས་རྙེད་པའི་དོན་དེ་དོན་དམ་བདེན་པ་གསུངས་བཞག། སླར་ཡང་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས། ད་དུང་སེམས་ཙམ་པའི་ལུགས་ལ། ཤེས་བྱ་ལ། དབྱེ་བ་མང་པོ་ཅིག་ཕྱེ་བའི་ནང་གི་བདེན་པ་གཉིས་སུ་ཕྱེ་བ་ནི། ཐ་སྙད་དཔྱོད་བྱེད་ཀྱི་རིགས་ཤེས་ཀྱི་ཚད་མའི་རྙེད་དོན་དེ། ཀུན་རྫོབ་བདེན་པའི་མཚན་ཉིད་ཡིན་ཞིང་ཀུན་རྫོབ་བདེན་པ་དང་བརྫུན་པ། ཐ་སྙད་བདེན་པ་རྣམས་དོན་གཅིག་མིང་གི་རྣམ་གྲངས་སུ་བཞག་པ་དང། དོན་དམ་དཔྱོད་བྱེད་ཀྱི་རིགས་ཤེས་ཀྱི་ཚད་མའི་རྙེད་དོན་དེ། དོན་དམ་བདེན་པའི་མཚན་ཉིད་ཡིན་ཏེ་དོན་དམ་བདེན་པ་དང་སྟོང་པ་ཉིད། ཆོས་དབྱིངས་ཡོངས་གྲུབ། ཡང་དག་མཐའ་དང་དེ་བཞིན་ཉིད་རྣམས་དོན་གཅིག་ཏུ་བཞེད་པ་སྟེ། དོན་དམ་བདེན་པ་ཡིན་ན་རང་གི་མཚན་ཉིད་ཀྱིས་གྲུབ་པས་ཁྱབ་ཀྱང། ཀུན་རྫོབ་བདེན་པ་ཡིན་ན་རང་གི་མཚན་ཉིད་ཀྱིས་གྲུབ་པས་མ་ཁྱབ་པའི་རྒྱུ་མཚན་ནི། གཞན་དབང་རང་གི་མཚན་ཉིད་ཀྱིས་གྲུབ་ཀྱང་ཀུན་བརྟགས་ཀྱི་ཆོས་རྣམས་རང་གི་མཚན་ཉིད་ཀྱིས་མ་གྲུབ་པའི་ཁྱད་པར་ཡོད་པ་དེ་ཡིན་ལ། བརྫུན་པ་ཡིན་ན་བརྫུན་པར་གྲུབ་མི་དགོས་ཏེ། གཞན་དབང་བརྫུན་པ་ཡིན་ཀྱང་བརྫུན་པར་མ་གྲུབ་པ་སོགས་ཀྱི་ཞིབ་ཆ་འབྱེད་རྒྱུ་བཅས་ནི། གྲུབ་མཐའ་འདིའི་ཐུན་མོང་མ་ཡིན་པའི་བཞེད་ཚུལ་ཆགས་ཀྱི་ཡོད་པ་དང། སེམས་ཙམ་པའི་གྲུབ་མཐའ་འདི་དུས་གསུམ་དང། བདག་མེད་འཇོག་ཚུལ་སོགས་མང་པོ་ཞིག་མདོ་སྡེ་པ་དང་དབུ་མ་རང་རྒྱུད་པ་སོགས་ཀྱི་འཇོག་ཚུལ་དང་མཐུན་པར་བསྟན་ཡོད་པ་དེ་ཡིན། གྲུབ་མཐའ་འདི་བའི་ལུགས་ཐུན་མོང་མ་ཡིན་པ་དེ་ནི། ཀུན་གཞི་ཡིད་ཀྱི་རྣམ་ཤེས་འདོད་པ་དང། གཟུགས་ཀྱི་ཕུང་པོ་སོགས་ཆོས་གང་དག་ལ་བརྟེན་ནས་བདག་འདོགས་བྱེད་ཀྱི་ཆོས་དེ་དག་ཀྱང་ཕྱི་རོལ་གྱི་དོན་དུ་མ་གྲུབ་པ་ཡིན་ཏེ། དེ་དག་རྣམས་ཀུན་གཞིའི་སྟེང་དུ་ཐུན་མོང་མ་ཡིན་པའི་ལས་ཀྱི་བག་ཆགས་བཞག་པའི་མཐུ་ཡིས། ནང་ཤེས་པའི་རྫས་ཀྱི་སྟེང་ནས་སྐྱེ་བར་འདོད་པ་དེ་ཡིན་མོད། དེ་ཡང་སེམས་ཙམ་རྣམ་བདེན་པའི་གྲུབ་མཐའི་བཞེད་ཚུལ་ལྟར་ན། གཟུགས་སོགས་དོན་ལྔ་བོ་ཕྱི་རོལ་དུ་གྲུབ་པ་མིན་ཀྱང། རགས་པར་གྲུབ་པར་ཁས་ལེན་བྱེད་པ་དང། རྣམ་བརྫུན་པ་རྣམས་ཀྱིས་ནི། ཕུང་སོགས་རགས་པར་གྲུབ་ན་ཕྱི་རོལ་དོན་དུ་གྲུབ་དགོས་པས་རགས་པར་ཀྱང་མ་གྲུབ་པར་བཞེད་པ་སོགས་ནང་གསེས་ཀྱི་འདོད་ཚུལ་ཁག་ལ་མཐུན་པ་དང་མི་མཐུན་པ་སྣ་ཚོགས་ཤིག་ཡོང་གི་ཡོད་པ་སོགས་མདོར་ན་གྲུབ་མཐའ་གོང་འོག་ཐམས་ཅད་ལ་རང་རང་གི་ལུགས་ཀྱི་བདེན་བརྫུན་དང་རྫས་བཏགས་སོགས་འཇོག་ཚུལ་མི་འདྲ་བ་སྣ་ཚོགས་ཤིག་ཡོང་གི་ཡོད་པ་དང་ལྷག་པར་དུ་སེམས་ཙམ་པའི་གྲུབ་མཐའ་འདིའི་ནང་དུ། བདེན་བརྫུན་དང་རྫས་བཏགས་སོགས་ཀྱི་དབྱེ་བ་ཧ་ཅང་མང་པོ་ཞིག་ཡོང་གི་ཡོད་པ་དེ་དག་ངེས་པར་བྱ་ཐུབ་པ་ཡིན་ན། གྲུབ་མཐའ་འདི་ཡི་བཞེད་ཚུལ་ཐུན་མོང་མ་ཡིན་པ་དེ་དག་གོ་ཐུབ་པའི་དགེ་མཚན་ཡོད་པ་དང། འདི་བའི་ལྟ་གྲུབ་གོ་བའི་སྟོབས་ཀྱིས་གྲུབ་མཐའ་གཞན་པ་དག་གི་ལྟ་གྲུབ་སོགས་ལ་གོ་བ་ཇེ་ཟབ་ཏུ་འགྲོ་བའི་དགེ་མཚན་ཡོད་པ་དེ་ནི་སྐབས་འདིར་བསྟན་པའི་ལམ་སྟོན་གཙོ་བོ་དེ་ཉིད་ཆགས་ཀྱི་ཡོད།
ད་དེ་ནས། དོན་དམ་བདེན་པ་ཡིན་ན་རང་གི་མཚན་ཉིད་ཀྱིས་གྲུབ་པས་ཁྱབ་ཀྱང། ཀུན་རྫོབ་བདེན་པ་ཡིན་ན་རང་གི་མཚན་ཉིད་ཀྱིས་གྲུབ་པས་མ་ཁྱབ་སྟེ། གཞན་དབང་རང་གི་མཚན་ཉིད་ཀྱིས་གྲུབ་ཀྱང། ཀུན་བཏགས་ཆོས་རྣམས་རང་གི་མཚན་ཉིད་མ་གྲུབ་པའི་ཕྱིར་བརྫུན་པ་ཡིན་ན་བརྫུན་པར་གྲུབ་མི་དགོས་ཏེ། གང་དག། སེམས་ཙམ་པ། ཐབས་ནི་གྲུབ་མཐའ་གོང་མ་ལས། རང་རང་གི། གྲུབ་མཐའི་ནང་ལ་ཡ།

གཟུགས་སོགས་དོན་ལྔ་པོ་དེ་ཕྱི་རོལ་དོན་དུ་མ་གྲུབ་སྟེ། ད་འདིར་ཡང་ད་གཙོ་བོ་དེ། གཟུགས་སོགས་དོན་ལྔ་པོ་དེ། ང་རང་ཚོའི་བློ་ལ་ཡ། ཕར་ངོས་ནས། དོན་གྱི་ངོས་ནས། ཨེ་ནི། རང་འཛིན་གྱི་བློ་དང་འབྲེལ་བ་མེད་པར་ཕྱི་ལ་ཡ་ཕར་ནས་སྣང་ཡོང་གི་འདུག་སྟེ། དོན་ལ་དེ་འདྲ་ཅིག་ད་དོན་གྱི་ངོས་ནས་ཁོ་རང་རྐྱ་བ་བྱས་ནས་གྲུབ་བསྡད་པ་ཅིག་ཡོད་མ་རེད། དེ་མེད་པ་དེ་ག་རེ་ཟེར་ན་ཀུན་གཞིའི་རྣམ་ཤེས་ཀྱི་སྟེང་དུ་ཐུན་མོང་དང་ཐུན་མོང་མ་ཡིན་པའི་ལས་ཀྱི་བག་ཆགས་བཞག་པའི་མཐུས། ཀུན་གཞིའི་རྣམ་ཤེས་ཀྱི་སྟེང་དུ་ཐུན་མོང་དང་ཐུན་མོང་མ་ཡིན་པའི་ལས་ཀྱི་བག་ཆགས་བཞག་པའི་མཐུས་ནང་ཤེས་པའི་རྫས་ཀྱི་སྟེང་ནས་སྐྱེས་པ་ཡིན་པའི་ཕྱིར། ཟེར་དུས་ད་ག་འདྲ་རྒྱུ་ཉེར་ལེན་ས་བོན་གཅིག་ལས་མ་རེད་པས། ཉེར་ལེན་ས་བོན་གཅིག་ལས་གོ། ཤེས་པ་དེ་དང་རང་ཚིག་རྟོག་པ་དེ་དང་རྟོག་པ་དེ་གི་ལ་སྣང་བ་དེའི་སྣང་ཤེས་གཉིས་པོ་དེ་ཉེར་ལེན་ས་བོན་གཅིག་ལས་སྐྱེས་པ་རེད། ཟེར་ན་གོ་རྫས་གཅིག་རེད་བདག་ཉིད་གཅིག་རེད། ཀུན་གཞི་རྣམ་ཤེས་ཀྱི་སྟེང་དུ་ཐུན་མོང་ཐུན་མོང་མ་ཡིན་པའི་ལས་ཀྱི་བག་ཆགས་བཞག་པའི་མཐུས་ནང་ཤེས་པའི་རྫས་སྟེང་ནས་སྐྱེས་པའི་ཕྱིར། རྣམ་བདེན་པ་ལྟར་ན་གཟུགས་སོགས་དོན་ལྔ་པོ་དེ་ཕྱི་རོལ་གྱི་དོན་མ་ཡིན་ཀྱང་ད་དེ་དེ་གི་རྟགས་ཕྱིན་ས་རེད། དེ་བྱས། ད་གཉིས་པ་ཡུལ་ཅན་གྱི་འདོད་ཚུལ་ནི། མདོར་ན་ཆོས་ཐམས་ཅད་ལ་ནང་སེམས་ཀྱི་བདག་ཉིད་རེད་ད་སེམས་དང་བདག་ཉིད་གཅིག་ཏུ་གྲུབ་ཡོད་རེད་རྫས་ཐ་དད་དུ་གྲུབ་པ་མ་རེད་ད་དེ་གསུངས་ཡ་ད་བྱས། གཉིས་པ་ཡུལ་ཅན་གྱི་འདོད་ཚུལ་ནི་ལུང་གི་རྗེས་འབྲང་རྣམས་ཀྱིས་རྣམ་ཤེས་ཚོགས་བརྒྱད་འདོད་པས། ཡིད་ཀྱི་རྣམ་པར་ཤེས་པ་དང། ཀུན་གཞི་རྣམ་ཤེས་གང་ཟག་ཏུ་ཁས་ལེན་ཅིང། ད་ཨོ་གང་ཟག་ཟེར་ཡ་དེ་འཇོག་སྟངས་ལ་ཡ། ལུང་གི་རྗེས་འབྲང་གི་རྣམ་ཤེས་ཚོགས་བརྒྱད་འདོད་མཁན་གྱི། ཨེ་ནི། ཀ་གཟུགས་ལ་བག་ཆགས་བསྒོ་གཞི། ཀུན་གཞི་རྣམ་ཤེས་བྱས་ནས་ད་ཤེས་པ་ལུང་མ་བསྟན། དེ་འདྲའི་ཅིག་གི། ད། ཤེས་ཀྱི་ཡོད་རེད་པས་རྒྱུན་ཆད་མེད་བསྡད་པ་ཅིག་གིས་ཨོ་ད། རེད་པས་ཨོ་ད་དེ་དེ་འདྲ་དེ། ཨེ་ནི། གང་ཟག་ཟེར་ཡ་གི་འཛུགས་ཀུན་འཇོག་ས་ངོ་མ་དེ་ད་དེ་རེད་ཤེས་ཀྱི་ཡོད་རེད། ཉན་མཁན་གྲོགས་པོ་རྣམ་པ། ཁྱེད་རྣམ་པས་གོང་དུ་གསན་པ་ནི། གོང་ས་སྐྱབས་མགོན་ཆེན་པོ་མཆོག་གི། བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དེ་ཡིན་ལ། ལེ་ཚན་འདི་གཙོ་སྐྱོང་བྱེད་མཁན་ཧོར་གཙང་འཇིགས་མེད་ཡིན། རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ནི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། ཐེངས་འདིར་སྙན་སྒྲོན་ཞུ་རྒྱུའི་ལེ་ཚན་མཐའ་མ་དཔེ་དེབ་ཀྱི་སྐྱེད་ཚལ་ཞེས་པའི་ལེ་ཚན་འདི་འཇམ་དཔལ་ཕུན་ཚོགས་ལགས་ཀྱིས་མུ་མཐུད་ནས་བརྒྱུད་བསྒྲགས་གནང་གི་རེད། གསན་མཁན་རྣམ་པ། ད་ལྟ་བོད་རིག་པའི་སྐྱེད་ཚལ་ཞེས་པའི་ཆིག་སྒྲིལ་ལེ་ཚན་བརྒྱུད་བསྒྲགས་ཞུ་རྒྱུ་དེའི་ནང་རྣམ་གྲྭ་ཐུབ་བསྟན་ཡར་འཕེལ་ལགས་ཀྱིས་བརྩམས་བྲིས་གནང་བའི་ཁ་བྱང་དུ་ལྷ་སའི་སྔོན་བྱུང་བདེན་དཔང་ཞེས་པའི་རྩོམ་དེབ་ཀྱི་ལེ་ཚན་གོང་མའི་ཞུ་མཚམས། དགུང་ཐང་གི་གནའ་ཤུལ་ཞེས་པའི་ནང་གསེས་ཁ་པ། དགུང་ཐང་མེ་ཏོག་མཆོད་པའི་སྐོར་མུ་མཐུད་ནས་བརྒྱུད་བསྒྲགས་ཞུ་རྒྱུ་ཡིན། ཁ། དགུང་ཐང་མེ་ཏོག་མཆོད་པ། དགུང་ཐང་མེ་ཏོག་མཆོད་པ་ནི་ལྷ་སའི་བཅོ་ལྔ་མཆོད་པ་དང། རྭ་སྒྲེང་ཁུ་བྱུག་མཆོད་པ། ལོ་གནམ་གང་མཆོད་པ་བཅས་དབུས་ཀྱི་མཆོད་པ་ཆེན་པོ་བཞིའི་ཡ་གྱལ་ཞིག་ཡིན་ལ་དགུང་ཐང་མེ་ཏོག་མཆོད་པ་ནི་ལོ་ལྟར་བོད་ཟླ་བཞི་པའི་ཚེས་བཅོ་ལྔ་ཉིན་གྲིབ་རྫོང་བཙན་དང་དགུང་ཐང་ལྷ་མོ་གཉིས་ལྷན་འཛོམས་ཀྱི་དུས་དྲན་ཞིག་སྲུང་བརྩི་གནང་སྲོལ་ཡོད། དེ་ཡང། དམངས་ཁྲོད་དུ་གཏམ་རྒྱུད་འདི་འདྲ་ཞིག་ཤོད་སྲོལ་ཡོད། རྫོང་བཙན། ཆོས་སྐྱོང། ཐོག་མ་ལྷ་ལྡན་གཙུག་ལག་ཁང་དུ་བཞུགས་ཡོད་ཅིང། ཇོ་བོ་ཤཱཀྱ་མུ་ནིའི་སྐུ་སྲུང་བ་ཡིན། དུས་ནམ་ཞིག་དགོན་པའི་འཚོ་བར་ཡིད་སུན་སྣང་སྐྱེས་ནས་དཔལ་ལྡན་ལྷ་མོའི་བུ་མོ་སྦལ་གདོང་མར་སེམས་ཆགས། གནས་ཚུལ་འདི་བཀའ་དབང་བཙན་པའི་དཔལ་ལྡན་ལྷ་མོས་མཁྱེན་རྗེས་སྐུ་རླུང་ཆེན་པོ་བཞེངས་ཏེ་རང་གི་བུ་མོའི་བློ་འབྲིད་མཁན་ཆོས་སྐྱོང་འདི་ལྷ་ལྡན་གཙུག་ལག་ཁང་ནས་ཕྱིར་བསྐྲད་ནས་གཡུ་འབྲུག་སྔོན་མོ་འདྲ་བའི་ལྷ་སའི་སྐྱིད་ཆུའི་ཕ་རོལ་གྱི་གྲིབ་ཚེ་མཆོག་གླིང་གི་གྲོང་སྡེར་བཅུག། ཉིན་ཞིག་རྒྱལ་དབང་སྐུ་ཕྲེང་བརྒྱད་པ་འཇམ་དཔལ་རྒྱ་མཚོ་མཆོག་ནས་ཕོ་བྲང་ཆེན་པོ་པོ་ཏཱ་ལའི་ཡང་སྟེང་ནས་སྐྱིད་ཆུའི་ཕར་ངོགས་ཀྱི་གྲོང་སྡེའི་ནང་ཆར་རླུང་གི་སྡུག་བསྔལ་མྱོང་བཞིན་པའི་རྫོང་བཙན་ཆོས་སྐྱོང་གཟིགས་ཤིང་སྙིང་རྗེ་དྲག་པོ་འཁྲུངས་ཏེ་ཡོངས་འཛིན་དཀའ་ཆེན་ཡེ་ཤེས་རྒྱལ་མཚན་མཆོག་ལ་སྐྱིད་ཆུའི་ཕར་ངོས་སུ་ཚེ་མཆོག་བསམ་གཏན་གླིང་དགོན་པ་ཕྱག་འདེབས་སུ་བཅུག་པ་དང། རྫོང་བཙན་ཚེ་མཆོག་གླིང་གྲོང་སྡེའི་གཞི་བདག་དང་ཚེ་མཆོག་གླིང་དགོན་པའི་ཆོས་སྐྱོང་དུ་བསྐོས་ཤིང་ལྷ་སའི་ཡུལ་གྱི་ཆར་ཆུ་ལོ་ལེགས་བྱུང་མིན་སོགས་རྫོང་བཙན་ལ་བདག་སྐྱོང་བྱེད་དུ་བཅུག། ཡིན་ཡང་རྫོང་བཙན་སྐྱིད་ཆུའི་ལྷོ་ངོགས་སུ་དུས་ཡུན་གང་ཙམ་བཞུགས་རྗེས། གྲིབ་ནས་སྤྱི་ལེ་ལྔ་ཙམ་གྱི་ཤར་ཕྱོགས་སུ་ཡོད་པའི་གུང་ཐང་གྲོང་སྡེའི་གུང་ཐང་དགོན་གྱི་ལྷ་མོར་སེམས་ཆགས་པས་ཚེ་མཆོག་གླིང་གི་གྲོང་མི་རྣམས་ཀྱིས་ཆར་ཆུ་དུས་བབ་ཆེད་རྫོང་བཙན་གྱི་བློ་ཁ་དང་བསྟུན་ཏེ་ལོ་རེའི་ས་ག་ཟླ་བའི་ཚེས་བཅོ་ལྔ་ཉིན་གུང་ཐང་མེ་ཏོག་མཆོད་པའི་སྐབས་སུ་བྱེད་སྒོ་གཟབ་རྒྱས་སྤེལ་ནས

སྐྱིད་པའི་ཞབས་བྲོ་གྱེར་བ། གླུ་ཤགས་དང་འདོད་གཞས་སོགས་འགྲན་བསྡུར་གྱི་རྩ་ནས་བདག་ཅག་འོག་ནམ་ཕྱེད་ཕར་ལ་སྐྱེལ་བཞིན་ཐོ་རེངས་ཚུར་ལ་བསུས་གུང་ཐང་ལྷ་མོ་དང་གྲིབ་རྫོང་བཙན་ཞལ་འཛོམས་པའི་བཀྲ་ཤིས་བདེ་ལེགས་ཞུ་ལམ་ཡོད་པ་མ་ཟད་སྐབས་དེའི་གཞས་ཚིག་ལ་ཡང་ཆུ་མོ་ལྷ་གདོང་ཤན་ཁ་གྲུ་ཤན་སྔོན་གྲུ་ཐོངས་དང་གུང་ཐང་མེ་ཏོག་མཆོད་པའི་སྔ་མཇལ་རག་ས་མ་རེད། དུང་དང་རྒྱ་གླིང་གོ་དུས། དབེན་པའི་རི་ཁྲོད་དྲན་བྱུང། བྱམས་པས་ཤུགས་གླུ་ལེན་དུས་མེ་ཏོག་མཆོད་པ་དྲན་བྱུང། སྐལ་ལྡན་ལས་འཕྲོ་ཅན་པ་ཟམ་པའི་སྒང་ནས་མཇལ་ཆོག་ཅེས་སོགས་གླུ་གར་གྱི་དགའ་སྐྱིད་དཔལ་ལ་རང་འདོད་ཅི་དགར་རོལ་ནས་དུས་བཟང་འདིར་བཀྲ་ཤིས་བདེ་ལེགས་ཀྱི་དགའ་སྐྱིད་གནང་སྲོལ་དང། ལོ་རྗེས་མར་ཡང་བསྐྱར་མཇལ་བའི་རེ་སྨོན་དང་བཅས་ཕན་ཚུན་འབྲལ་དཀའི་ངང་ནས་སོ་སོར་གྱེས་ཀྱི་ཡོད། མི་ཡུལ་དུ་ཕན་ཚུན་ཞེན་ཅིང་ཆགས་པའི་ཆགས་ལྡན་ཕོ་མོ་ཡོད་པ་སུས་ཀྱང་རྟོགས་མོད་ཀྱང་མི་རྣམས་ཀྱིས་མཆོད་མཇལ་བྱ་ཡུལ་དུ་གྱུར་པའི་ལྷ་དང་ལྷ་མོ་ལ་ཡང་འདི་ལྟ་བུའི་འཆར་ཡན་གྱིས་ཕྱུག་ཅིང་མི་ཕྱེད་མཛའ་བས་བཅིངས་པའི་བརྩེ་ཞེན་ཡོད་པ་སུ་གཅིག་གིས་རྟོགས་ཐུབ། འདི་ནི་གྲིབ་ཏུ་བྱུང་བའི་བརྙན་ལ་བྱེད་པའི་ངག་རྒྱུན་ཞིག་གོ། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱིས་ཐེངས་འདིའི་དཔེ་སྟེགས་བུ་སྐྱེད་ཚལ་ཞེས་པའི་ཆེད་སྒྲིག་ལེ་ཚན་རྒྱང་བསྒྲགས་ཞུ་བཞིན་དུ་ཡོད། ལེའུ་བཅུ་པ། ལྷ་སའི་གནའ་དེང་གི་དབྱི་སི་ལམ་ཁ་ཆེའི་ལྷ་ཁང་ཁག་གི་ལོ་རྒྱུས་ངོ་སྤྲོད། རིགས་བཞི། ལྷ་སའི་ཁ་ཆེའི་ལྷ་ཁང་ཁག། རྐྱང་ཐང་སྒང་ནི་ལྷ་ས་གྲོང་ཁྱེར་གྱི་ནུབ་ཕྱོགས་འབྲས་སྤུངས་ངོས་སུ་འགྲོ་བའི་ལམ་རྒྱུད་ཀྱི་ཐང་ཆེན་ཆེན་པོ་ཞིག་གི་མིང་སྟེ། སྔར་དེའི་རྒྱུད་ནགས་ཚལ་ཡོད་ཚུལ་མཁས་པའི་དགའ་སྟོན་ལས་གསུངས་ལ། ཡོངས་གྲགས་སུ་རྐྱང་ཐང་སྒང་ངམ་རྐྱང་ཐང་ན་ཁ་ཞེས་འབོད། དེ་ཡང་རྐྱང་ཐང་ན་ཁའི་སྒང་ལ་རྟ་ལས་བོང་བུ་མགྱོགས་པ་བོང་བུ་མགྱོགས་པ་མ་རེད། སྒལ་རྨ་ཚ་བའི་རྟགས་རེད་ཅེས་བརྗོད་སྲོལ་ཡོད་པ་ལྟར་རྐྱང་ཐང་ན་ཁ་ཞེས་སུ་གྲགས་ཤིང། དེང་སང་ནི་ལྷ་ས་དང་འབྲས་སྤུངས་བར་གྱི་ལམ་རྒྱུད་གཡས་གཡོན་འཛུགས་སྐྲུན་བྱས་ཏེ་གྲོང་ཁྱེར་གསར་པ་ཞིག་ཏུ་གྱུར་ཟིན་པས་སྔར་གྱི་ཐང་ཆེན་པོ་འདི་ཉིད་མཐོང་རྒྱུ་མེད། ཀ། རྐྱང་ཐང་སྒང་ཁ་ཆེའི་ཕྱག་ཁང། ལྷ་སའི་ནུབ་ངོས་ཀྱི་རྐྱང་ཐང་སྒང་ཁ་ཆེའི་ཕྱག་ཁང་ནི་དུས་རབས་བཅུ་བདུན་པའི་ནང་ཀ་ཤི་མིར་ནས་ཡིན་པའི་ཁ་ཆེའི་ཆོས་པ་བི་ཧར་ཀོབ་ཅེས་པ་ལྷ་སར་འབྱོར་ནས་ཉིན་ལྟར་ཉིན་གུང་ཉང་བྲན་མདོའི་ཉིན་སྟོབས་རི་ལྡེབས་བྲག་རྡོ་ཞིག་གི་སྟེང་དུ་ཕྱག་འཚལ་རྒྱག་པར་འགྲོ་བ་རྒྱལ་མཆོག་ལྔ་པ་ཆེན་པོས་གཟིགས་ཏེ་ད་ལྟ་ཁ་ཆེའི་ཕྱག་ཁང་དང་དུར་ས་ཡོད་སའི་གླིང་ག་འདི་གནང་སྐབས་ས་རྒྱ་ཆེ་ཆུང་མདའ་རྒྱང་མ་བརྒྱབ་སྟེ་གང་དུ་བབ་ས་འདི་མཚམས་སུ་བཟུང་བས་རྒྱང་མདའ་གང་ཞེས་བརྗོད། བླ་མའི་ལྕགས་རི་བསྐོར་བའི་ནང་ཤིང་སྣ་མེ་ཏོག་སོགས་འདེབས་འཛུགས་བྱས་པར་ལྷ་ས་བ་ཚོས་ཁ་ཆེའི་གླིང་ཀ་ཞེས་འབོད། གླིང་ཀ་དེའི་ནང་མདའ་རྒྱང་མ་འཕེན་ས་འདིར་སྒོ་ཆེན་ཞིག་དང་དེའི་ནུབ་ངོས་སུ་བིར་ཡ་ཀོབ་ཀྱི་བང་སོ། ཕྱག་ཁང་ཆེ་ཆུང་གཉིས། ཕྱག་ཁང་འདིར་ཕྱག་འཚལ་རྒྱག་སའི་ཁ་ཆེའི་ཆོས་དད་པ་ཚོའི་དུར་ས་སོགས་ཡོད། སྨྱུང་གནས་དང་གོར་བན་དུས་ཆེན་སོགས་སུ་དེ་གར་ཡོང་མཁན་མང་པོ་ཡོད་ལ་ཉང་བྲན་མདོའི་ལྷ་ཁང་གི་རི་ལྡེབས་བྲག་རྡོ་འདིར་ཡང་ཁ་ཆེའི་ཆོས་དད་པ་ཚོས་གནས་མཇལ་ཞུ་གི་ཡོད། ཁ་ཀ་ཤི་མིར་ཁ་ཆེའི་ཕྱག་ཁང། ལྷ་སའི་ཀ་ཤི་མིར་ཁོངས་ཀྱི་ཁ་ཆེའི་ཕྱག་ཁང་ནི་ལྷ་སའི་གླིང་སྐོར་ལྷོ་ལམ་ར་ཀ་སྨད་དུ་ཡོད། འདི་ནི་ཆིང་གོང་མ་ཁང་ཤིའི་སྐབས་སྟེ་ཕྱི་ལོ་ཆིག་སྟོང་བདུན་བརྒྱ་བཅུ་དྲུག་ལོར་བཏབ་པ་དང། དེ་སྔོན་ནས་ཀ་ཤི་མིར་ཁོངས་ཀྱི་ཚོང་པ་ཉུང་ཤས་ཤིག་ལྷ་སར་བསྡད་པ་དང་སྐབས་དེར་ར་ཀ་སྨད་དུ་ཕྱག་ཁང་ཞིག་གསར་དུ་བཙུགས། རྗེས་སུ་ཕྱག་ཁང་འདི་རྒྱ་སྐྱེད་ཐེངས་གཅིག་བྱས་པ་དང་དེ་སྔ་ཁ་ཆེའི་ཆོས་པ་བིར་ཡ་ཀོབ་ཟེར་བ་ཞིག་ལྷ་སར་བསྡད་དེ་ཉིན་ལྟར་ཉིན་གུང་ཉང་བྲན་རི་སྟེང་བྲག་རྡོ་ཞིག་གི་སྟེང་དུ་ཕྱག་འཚལ་རྒྱག་པར་འགྲོ་བ་འདི་རྒྱལ་དབང་ལྔ་པ་ཆེན་པོས་ཕོ་བྲང་པོ་ཏཱ་ལ་ནས་གཟིགས་ཏེ་དེར་ཐུགས་མོས་བྱུང་བས་རྒྱ་མདའ་གང་གི་ཁ་ཆེའི་ལྷ་ཁང་གི་ས་ཆ་གནང་ཞིང། རྒྱ་མདའ་གང་ནི་ས་ཆ་དེའི་རྒྱ་ཁྱོན་གྱི་ཚད་ཡིན་ཟེར། དེ་སྐབས་ཀ་ཤི་མིར་ནས་འབྱོར་བའི་མི་བཞི་བཅུ་ཞེ་བཞི་ཡོད་པ་དེ་དག་ལྷ་སར་གཏན་སྡོད་ཆོག་པ་དང་དེ་དག་ལ་དམིགས་བསལ་གཟིགས་སྐྱོང་གནང་སྟེ་ས་དེར་ཁྲལ་འུལ་རྒྱུག་མི་དགོས་པའི་ཐོག་དུས་ཆེན་སྐབས་གཟིགས་བཟོས་ཀྱང་གནང་གི་ཡོད་སྐད། བིར་ཡ་ཀོབ་ཀྱིས་ཕྱག་འཚལ་རྒྱག་སའི་བྲག་རི་དེར་ཀ་ཤི་མིར་གྱི་ཁོངས་ཀྱི་ཁ་ཆེ་བ་ཚོ་ལོ་ལྟར་གནས་མཇལ་སྨོན་ལམ་འདེབས་པར་འགྲོ་སྲོལ་ཡོད། རྒྱ་མདའ་གང་ལ་མ་གཞི་ཕྱག་ཁང་ཞིག་ཡོད་ཀྱང་རྒྱུན་གཏན་ལྷ་སའི་ཕྱག་ཁང་དུ་ཕྱག་འཚལ་བགྱིད་ཅིང་སྨྱུང་གནས་དང། གོར་བན་གྱི་དུས་ཆེན་མགྲོན་འབོད་དང་སེམས་ཅན་སྲོག་གཅོད་སོགས་བགྱིད་རྒྱུར་ས་ཆ་གུ་ཡངས་ཤིང་ཆ་རྐྱེན་བཟང་བས་ཁ་ཆེ་རྣམས་རྒྱ་མདའ་གང་ལ་འགྲོ་བས་ཕྱག་ཁང་འདི་གཉིས་ཁོངས་གཏོགས་གཅིག་གི་ཕྱག་ཁང་ཡས་མས་ལྟ་བུར་གནས། ཀ་ཤི་མིར་ཁོངས་ཀྱི་ཁ་ཆེ་མང་ཆེ་བ་ཕྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་གཅིག་ལོར་ཀ་ཤི་མིར་ལ་ལོག་འགྲོ་སྐབས་སྤྱི་རྫས་རྣམས་ཁྱེར་སྐད། ད་ཆ་ཕྱག་ཁང་ཡས་མས་གཉིས་ཀར་ཉམས་གསོ་དང་འབྲེལ་ལྷ་སར་ཡོད་པའི་རྒྱལ་ཁོངས་ཕྱི་རྒྱལ་བ་ཡིན་པའི་ཁ་ཆེ་བ་རྣམས་ཕྱག་འཚལ་སོགས་ཆོས་ཀྱི་བྱེད་སྒོ་སྤེལ་མུས་ཡིན། ཁ་ཝ་གླིང་ཧུའེ་རིགས་ཁ་ཆེའི་ལྷ་ཁང་ལྷ་སའི་ཝ་གླིང་ཧུའེ་རིགས་ཕྱག་ཁང་ནི་མིང་རྒྱལ་རབས་ཀྱི་དུས་མཇུག་ནས་ཆིང་རྒྱལ་རབས་ཀྱི་ཆིག་སྟོང་དྲུག་བརྒྱ་ཉི་ཤུ་རྩ་བརྒྱད་ནས་ཆིག་སྟོང་དྲུག་བརྒྱ་དྲུག་ཅུ་རེ་གཉིས་ལོ་བར་ལ་བཙུགས། ད་ཡོད་ཆ་ཁང་གི་རྒྱ་ཁྱོན་སྤྱི་ཁྲེ་གྲུ་བཞི་མ་ཉིས་སྟོང་དྲུག་བརྒྱ་ཙམ་ཡོད། ཕྱག་ཁང་འདི་ནི་དེ་སྔ་རྒྱ་ནག་ནས་ཧུད་རིགས་ཁག་ཅིག་ལྷ་སར་ཚོང་ལ་ཡོང་ནས་རིམ་བཞིན་གཞིས་ཆགས་པར་བརྟེན་ལྷ་སའི་རགས་རྒྱབ་རྒྱུད་ལ་ཁྱིམ་གཞིས་བཙུགས་ནས་ས་ཆ་འདིར་རྒྱ་སྐད་ལ་ཝ་པ་གླིང་ཞེས་ཟེར། དེའི་སྐབས་ཧུད་རིགས་རྣམས་ཧུད་རིགས་རྣམས་ཕྱག་འཚལ་བ་དང། ནང་མི་འདས་གྲོངས་ཀྱི་དུར་འཇུག་སོགས་ཀྱི་བྱེད་སྒོ་སྤེལ་སའི་ཕྱག་ཁང་མེད་པར་ལྷ་སའི་ཀ་ཤི་མིར་ཕྱག་ཁང་ལ་འགྲོ་བ་དང་དེ་རྗེས་མི་གྲངས་རིམ་བཞིན་འཕེལ་བར་བརྟེན་ཝ་གླིང་ས་གནས་རང་དུ་ཕྱག་ཁང་ཆུང་ཆུང་ཞིག་བཙུགས། ཆིང་རྒྱལ་རབས་ཀྱི་གོང་མ་ཆན་ལུང་སྐབས་རབ་བྱུང་བཅུ་གསུམ་པའི་ཤིང་སྟག་ཕྱི་ལོ་ཆིག་སྟོང་བདུན་བརྒྱ་དགུ་བཅུ་གོ་བཞི་ལོར་གོར་དམག་བོད་ནས་མཐར་སྐྲོད་བཏང་ནས་རྒྱའི་དཔོན་དམག་ཕྱིར་ལོག་སྐབས་ལྷ་སའི་བོང་བ་རིའི་ཀོན་ཏི་ལྷ་ཁང་སོགས་གསར་རྒྱག་བྱས་པ་དང་ཆབས་ཅིག་གྲྭ་བཞིར་ཧུད་རིགས་ཀྱི་ཕྱག་ཁང་ཞིག་ཀྱང་གསར་དུ་བརྒྱབ། དེ་རྗེས་ཕྱི་ལོ་ཆིག་སྟོང་བདུན་བརྒྱ་དགུ་བཅུ་གོ་དྲུག་ནས་ཆིག་སྟོང་བརྒྱད་བརྒྱ་ཉི་ཤུ་རྩ་གཅིག་ལོ་བར་གྲྭ་བཞིར་སྡོད་པའི་རྒྱ་རིགས་དཔོན་དམག་རྣམས་ལྷ་སའི་ཝ་གླིང་ཕྱག་ཁང་ཁོངས་སུ་བསྐྱལ། དེ་རྗེས་ཝ་གླིང་ཁུལ་དུ་ཡོད་པའི་བོད་རིགས་ཀྱི་སྡོད་ཁང་དང་གྲྭ་བཞིར་ཡོད་པའི་ཕྱག་ཁང་གི་ས་ཆ་ཕན་ཚུན་བརྗེས་ནས་ཕྱག་ཁང་འདི་རྒྱ་སྐྱེད་དང་ཉམས་གསོ་རིམ་པར་བྱས། ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོར་ཟིང་འཁྲུག་སྐབས་ཕྱག་ཁང་མེར་སྲེག་ཐེབས་ཀྱང་ཟིང་འཁྲུག་རྗེས་རྒྱ་གཞུང་ནས་རོགས་རམ་གྱིས་ཕྱག་ཁང་དང་ནང་གི་སྒྲིག་དངོས་ཆ་ཚང་གསར་བཟོ་བྱས། རིག་གནས་གསར་བརྗེའི་རྗེས་ལྷ་ཁང་ལ་ཉམས་གསོ་དང་འཐོར་འགྱངས་བཟུང་བའི་ཕྱག་ཁང་ནང་གི་སྒྲིག་དངོས་གསར་བཟོ་བྱས་ཏེ་ད་ཆ་ཧུད་རིགས་ཚོས་ཕྱག་ཁང་སོགས་རྒྱུན་ལྡན་ཆོས་ཀྱི་བྱེད་སྒོ་སྤེལ་གྱི་ཡོད་པ་དང། ད་དུང་ལྷ་སར་ཡུལ་སྐོར་སྤྲོ་འཆམ་སོགས་ལ་ཡོང་མཁན་ཨི་སི་ལམ་གི་ཆོས་དད་པ་ཕྱི་རྒྱལ་བ་དེར་ཕྱག་འཚལ་སོགས་བྱེད་སྒོ་སྤེལ་བར་ཡོང་གི་ཡོད། གསན་མཁན་རྣམ་པ་ཚོ་ཐེངས་འདིའི་ལེ་ཚན་ཞུ་མཚམས་དེ་གར་བཞག་ནས་ལེ་ཚན་ཕྱི་མར་གོང་འཕྲོས་ནས་མུ་མཐུད་ནས་བརྒྱུད་བསྒྲགས་ཞུ་གི་ཡིན། ལེ་ཚན་འདིའི་གོ་སྒྲིག་དང་བརྒྱུད་བསྒྲགས་ཞུ་མཁན་ཕྲན་བྱམས་པ་ཕུན་ཚོགས་ཡིན།